ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་གཉིས་པའི་ཚེས་བཞི་རེས་གཟའ་ཉི་མ་ཉིན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་གཏམ་གླེང་ཞལ་པར་གྱི་ལེ་ཚན་འདི་སྙན་སྒྲོན་ཞུ་བ་ཡིན། ཨ་ནི། དེ་རིང་གི་གཏམ་གླེང་ཞལ་པར་གྱི་ལེ་ཚན་འདིའི་ནང་དུ། དེ་སྔོན་ད་ཟླ་བ་ཁ་ཤས་ཕྱིན་པ་རེད། བོད་རང་བཙན་དོན་གཉེར་གནང་མཁན་དང། རྩོམ་པ་པོ་འཇམ་དབྱངས་ནོར་བུ་ལགས་ཀྱིས་དབྱིན་ཇིའི་ནང་དཔེ་དེབ

ཐོག་མའི་རྒྱུ་མཚན་དག་འདི་ཨ་ནི་ཡིན་ཅིག། དེ་ན་ཡང་འགལ་ཟླ་བརྒྱུད་རིམ་འདི་ག་འདྲ་རེ་བྱུང་ཡིན་ན་འདི་སྐོར་ཐོན་དོན་ཅིག་གསུང་ལ་མ་འདོད། ད་དང་པོ་དེའི་མགོ་ཡ་བྱས་ནས་ཁོ་དམིགས་བསལ་ཅིག་ལན་རྒྱལ་ར་དམིགས་བསལ་ཞིག་འདྲས་གང་ཡང་མེད་ད་བྱས་ནས་གང་ལྟར་བོད་པའི་ནང་དུ་འདི་དེ་ན་ནི་དེང་དུས་ཀྱི་རྒྱལ་རབས་ད་ང་རང་ཚོ་བཙན་བྱོལ་ནང་སླེབས་གཅིག་པོ་མ་རེད་བོད་ནང་ལ་ད་རྒྱ་མི་གུང་ཁྲན་སླེབས་ཚར་བའི་ལོ་རྒྱུས་རུ་དེ་ཚོ་གང་ག་མང་པོ་ཅིག་ཕྱི་རྒྱལ་གྱི་རྒྱལ་རབས་འབྲི་མཁན་ཁག་ཁ་ཤས་ཅིག་བྱུང་ཚར་བ་རེད། བོད་པའི་ནང་ལ་ཕལ་ཆེར་ད་ཚེ་རིང་ཤཱཀྱ་ལགས་མ་གཏོགས་མེད་མཁན་བཟོ་ཅིག་རེད། དེ་འདྲ་ཕྱི་རྒྱལ་ནང་ལའང་འདི་སྐོར་འབྲི་མཁན་མང་པོ་རེད། ལྟེ་བ་གཅིག Goldstein བྱས། ད་དེ་ཚོ་གང་གའི་དེབ་དེ་ཚོ་བློ་ཚིག་ང་གཅིག་རྩ་བ་རང་ནས་འདོད་པ་ཅིག་ཁེངས་མ་སོང་བ། འདི་བོད་ནང་ལ་ཅིག་ག་སོ་ལ་རྒྱ་མིས་བོད་དམག་རྒྱབ་སླེབས་ནས་བྱས་ནས་ཨེ་ནས་འདི་བོད་པ་འདི་དབུ་སྐྱོ་བོ་རེད་བྱས་ད་བོད་པའི་གཞུང་གིས་མ་འཇོན་པ་རེད་བྱས་ད་ཨེ་ནས་རྒྱ་ནག་གཞུང་འདི་ཡིན་གཅིག་མིན་གཅིག་ད་ཐོབ་དགོས་ཡ་ཨིན་མའོ་ཚེ་ཏོང་འདི་དང་ཨིན་གུང་ཁྲན་ཏང་འདི་དཔེ་ཅིག་དངོས་གནས་ནུས་པ་ཆེན་པོ་དང་ཧ་ལས་པ་བྱས་ཙང་བོད་པ་འདི་པར་བོད་པའི་ལོ་རྒྱུས་ཟེར་མཁན་མར་འདི་མའོ་ཚེ་ཏོང་དང་བཅིངས་གྲོལ་དམག་མི་རྒྱལ་ཁ་ཐོབ་པའི་ལོ་རྒྱུས་བཟོ་ཅིག་དང་མཐའ་མ་དེ་བོད་པ་ཚོ་གང་ག་ད་བཙན་བྱོལ་ནང་བྲོས་ཡ་བཟོ་ཅིག་མ་གཏོགས་གཞན་ལོ་རྒྱུས་མེད་མཁན་བཟོ་འདི་འདྲས་སུ་མཐོང་ཕྱིར་བ་ཙང་འདི་ག་རེ་ཡང་འདི་ད་འདི་རྩ་བ་རང་ནས་དྲང་པོ་མ་རེད། དང་པོ་རང་ནས་ངས་རྒྱ་མི་གུང་ཁྲན་མ་སླེབས་གོང་ནས་རེད་པ། རྒྱ་མི་གུང་ཁྲན་སླེབས་ནས་གཞི་ནས་རྒྱ་ནག་ཆགས་པ་མ་རེད་པ། རྒྱ་ནག་དེ་འདིའི་སྔོན་ནས་ཨ་ད་མན་ཆུ་སྐབས་ལས་ཡོད་རེད། འདིའི་སྔོན་ཐང་སྐབས་ལ་ད་དུང་རྒྱ་མི་ཡོད་རེད། མི་རྒྱལ་རབས་མང་པོ་ཅིག་རྙིང་པ་རྩིས་རྩིས་པ་ཡིན་ནས། ཨན་ད་དེའི་གཞུག་གུ་དེ་ཨན་མེ་སི་རྒྱལ་ཁབ་དེའི་སྐབས་ལ་བོད་པས་མུ་མཐུད་ནས། འདི་ཚོ་གང་ག་ལ་དམག་རྒྱབ་ཐང་ད་ལ་དམག་རྒྱབ་པ་མ་ཚད་ང་ཚོ་ཐང་ག་ལ་རྒྱལ་ཁ་ཐོབ་བྱས་ང་རང་རྡོ་རིང་བསླངས་ཡོད་རེད་པ། གཞུག་གུ་མན་ཇུ་སྐབས་ལ་ང་རང་ཚོ་མལ་ཕྱུགས་ཀྱི་བུ་ཟ་ཁ་ཡོན་པོ་ཡའོ་རུང་ཆིན་ལི་པའི་རྡོ་རྗེ་རིང་པོ་དུ་གྲོས་འགོ་ཕེབས་བྱས་ནས་ང་ཚོ་ཁམས་པ་དམག་རྒྱབ་བྱས་ང་རང་ཚོ་ཚང་མ་དེ་སོ་སོ་ས་ཆ་ཚུར་ལེན་ཡོད་རེད་ལེན་པ་མ་ཚད་དབུས་གཙང་ཆུ་འགོ་ལེན་པ་མ་ཚད་ཁམས་ས་ཕྱོགས་ཕྱི་ལོ་ཆིག་སྟོང་དགུ་བཅོ་བརྒྱད་ལ་ཚུར་ལེན་ཐུབ་རེད་ད་འདི་ཚོའི་ལོ་རྒྱུས་རེད་མེད་པའི་བཟོ་ཁྱེར་བ་ཨེ་གཅིག་མ་རྒྱ་མི་ཡོང་དུས་ཆམ་མདོ་སླེ་ཚོ་དུས་བོད་པས་གཅིག་མགོ་བཏགས་པའི་བཟོ་གཅིག་མ་གཏོགས་སྐད་ཆ་མི་འདུག་ཨ་ཅེ་ད་སྤྱིར་བཏང་གར་ཆགས་འདུག་སེམས་བོད་པའི་སྤྱི་ཚོགས་ནང་ཡིན་ནའི་མི་མང་པོས་བསམ་བློའི་ནང་ལ་ད་རྒྱ་མི་ཆབ་མདོར་ཡོང་དུས་ཨེ་ནི། ང་ཕོད་མགོ་བཏགས་པ་རེད་ཨེ་ནི་ང་རང་ཚོ་རྒྱ་མི་བཅིངས་འགྲོལ་དམག་མི་ལྷ་སར་སླེབས་ཟིན། ད་ལོ་རྒྱུས་ཚོ་རྩ་བ་རང་ནས་ཅིག་ཆ་ལག་ཚང་བ་ཅིག་མ་རེད། མི་བདེན་པ་རེད་ང་ཕོད་མགོ་བཏགས་པ་རེད། ཁོ་རང་མཉམ་དུ་ཧ་ད་དམག་སྒར་གཅིག་དང་ཕྱེད་ཀ་ཙམ་ཅིག་མགོ་བཏགས་པ་རེད། དེ་ནི་དམག་སྒར་གཞན་དག་ལྷ་ངའི་ཚོ་ཚོ་གང་གས། དེ་དུས་མདོ་སྨད་སྤྱི་ཁྱབ་དགོངས་པ་ཞུས་ནས་ཚར་བའི་ལྷ་ཀླུ་ལྷ་ས་དེ་ཡང་མ་རེད་ཁོ་རང་མི་ཆབ་མདོའི་རྩ་དེ་ང་རང་ཚོ་དེ་ཁོ་རང་གི་དམག་སྒར་དུ་ཆས་རྗེས་ཁོ་རང་གི་ཕི་གེ་དར་རྫོང་དུ་ཁོ་ཚོ་ཕི་གེ་ཕི་ནས་དམག་དམག་ཆུང་ངུ་ཆུང་ངུ་ན་རྒྱབ་ཤིག་ཆུང་ངུ་ཆུང་ངུ་ན་རྒྱ་མི་གང་ཐུབ་ཐུབ་ཞིག་བཀག་རྗེས་ཡུན་རིང་པོ་ཅིག་དམག་རྒྱབ་ནས་བར་དུ་དེ་རྒྱ་མི་དམག་སྒར་མང་པོ་བཀག་རྗེས་ཟླ་བ་མང་པོ་བཀག་ན་ནི་མཐའ་མ་དེ་ང་རང་ཚོ་ཀོང་པོ་རྒྱ་མདའ་ཟེར་མཁན་ལྷ་ས་ནས་མལ་ལེ་བརྒྱ་དང་ལྔ་བཅུ་དྲུག་ཅུ་འདི་འདྲ་ཙམ་ཅིག་འདུག་དེ་ཁོ་ཚོ་ཕི་གེ།

ཅི་ག་ཚོད་ལོ་རྒྱུས་རིང་པོ་ཞིག་མ་ཕུད་ཡ་ཅིག་ང་རའི་ཧ་པེ་ཙི་འདུག་སྐྱབས་རྗེ་རིང་པོ་བྲིས་ཡ་དེ་རྒྱུས་དང་གོ་ཞིབ་ཀྱི་གོ་ཡ་གོ་སོང་མཐའ་མ་དེ་ཧ་ད་ཤོག་ལྷེ་བརྒྱད་བརྒྱ་དགུ་བརྒྱ་ཅི་རེད་མཐུག་ཐག་ཆོད་ཅིག་ཡོད་རེད་དེ་འདི་ཀློག་ན་མི་ཡིན་ན་ནང་པ་ཚོ་མང་པོ་ཆེ་ཁི་བོད་པས་ང་རང་ཚོའི་དུས་ཀྱི་རྒྱ་མི་ཆབ་མདོར་སླེབས་ཅིག་གོ་ཚེག་མ་འདི་རྙེད་ནས་ང་རང་ཚོ་རྒྱ་མཉམ་དུ་གཏུག་པ་དང་ང་རང་ཚོ་ཁ་གཏད་བཅར་བ་དང་ང་ཚོ་རྒྱལ་ཁ་ཐོབ་པ་དང་ང་ཚོ་ཅིག་གནས་ཚུལ་ཆ་ཚང་དུ་ཚང་ང་ཅིག་བྱས་མཐའ་མ་དེ།

Truck འདི་འདྲ་ལྔ་བཅུ་དྲུག་ཅུ་དམག་མི་རྒྱངས་བྱས་བཏང་རྗེས་དཔེ་དམག་རང་རྒྱབ་ནས་ཕར་ཚུར་མེ་མདའ་དང Automatic མེ་མདའ་འདི་ཚོ་བེད་སྤྱོད་བཏང་ཕར་བསད་ཚུར་བསད་བྱས་རྗེས་མཐའ་མ་དེ་ང་ཚོ་བོད་པ་ཕམ་པ་རེད། སྙེ་མོ་ཨ་ནེ་སྲོག་ཐོག་བཏང་བ་རེད་རྒྱ་མིས་གཞུག་གུ་སྲོག་ཐོག་བཏང་བས་ནས་འདིའི་བྱས་རྗེས་དང་ཁོ་རང་གི་དཔའ་མོ་བསྟན་པ་དེ་ང་རང་ཚོའི་རྒྱལ་ཁབ་དང་དང་པོ་ནས་རྒྱལ་རབས་ནང་ལོགས་ཡིན་ན་སྔ་མ France ལ་དཔེ་བཞག་ན་ང་རང་ཚོའི་འདི་ཡང་ཧྥ་རན་སི་རྒྱལ་ཁབ་དེའི་སྔ་མ་སྔ་མ་ཧ་ད Medieval Times ལ་ཕལ་ཆེར་ཆིག་སྟོང་དགུ་བརྒྱ་དང་བཅུ་གཅིག་བཅུ་གཉིས་དུ་བ་ལ་ཨིན་ཇིའི་བ་སོ་ཤི་ཤི་ཡོ་ཆེན་དེ་དུས་ཧྥ་རན་སི་ནས་གྲོང་གསེབ་པའི་བུ་མོ་ཅིག་གིས་མོ་ར་ཧ་ད་ཅིག་དཀོན་མཆོག་གིས་ང་རང་བཀའ་གནང་བ་རེད་ཅེས་མོ་ར་འདུ་ཤེས་ཡོ་ར་འདི་ཡི་མི་ཧྥ་རན་སི་རྒྱལ་པོ་ལ་སེམས་ཤུགས་སྤར་བྱས་ཁོ་རང་རང་དཔའ་མོ་བསྟན་བྱས་ཨིན་ཇི་མཉམ་པོ་འཛིངས་ཏེ་ཧྥ་རན་སི་གི་རང་བཙན་དེ་དུས་ནས་ལེན་པ་རེད་དེ་འདི་ཚོའི་ཐད་ལོ་རྒྱུས་དེ་ང་རང་ཚོའི

ང་ཚོས་འདི་ག་ཚོད་རེད་ཨེ་བླ་མ་ད་འདི་འདྲའི་གཅིག་པོ་ལ་བརྩི་བཀུར་བྱུང་ན་རེད་བ་ཨེ་ང་ཚོ་རྒྱལ་ཁབ་མ་རེད་བ་ང་ཚོ་ཆོས་ཚོགས་ཅིག་རེད་བ་ད་རེད་བ། ཞེས་ངའི་ལྟ་དུས་འདི་ཡིན་ཅིག་རྒྱལ་ཁབ་གཅིག་གི་རྣམ་པ་སྟོན་ཡག་ལ་གལ་ཆེ་ཤོས་དེ་ག་རེ་རེད་ཟེར་ན་རྒྱལ་ཁབ་དེའི་དོན་དག་ལ་མི་དེ་སུས་སྲོག་བློས་བཏང་དཀའ་ལས་རྒྱབ་བྱེད་མཁན་དེ་ཚོ་གང་ག་དྲན་དགོས་ཡ་གལ་ཆེན་པོ་ཞིག་རེད་བསམ་གི། འདི་ཚོའི་ཐད་མིང་མང་པོ་ཞིབ་པོ་བརྗོད་རེད་ཅིག། ཨ་འདི་ད་ཆུ་བཞི་སྒང་དྲུག་རང་ལ་ཨ་འདི་ཨ་འབྲུག་མགོན་པོ་བཀྲ་ཤིས་གཅིག་པོ་མ་རེད་ཁོ་རང་དམག་དཔོན་དེ་ཚོ་མེད་ཅེ་ནས་མིང་ད་ཁོ་རང་ཚོའི

ས་སྟེང་ཀའི་དམ་ཙམ་བྱས་འདུག་གི་སྟེགས་བུད་མེད་ནང་ནས་དང་པོར་ཁམས་ལ་ཟིང་ལངས་ནང་ནས་སྐད་གྲགས་ཡོད་མཁན་ཁ་ཤས་འདི་རྡོ་རྗེ་གཡུ་སྒྲོན་ཟེར་མཁན་ཞིག་ཡོད་རེད། ད་ལྟ་འདི་ལས་རྒྱ་རི་རིན་པོ་ཆེ་ཁོང་ཚོའི་ཨ་མ་ལགས་གཞོན་པ་འདི་ད་ལྟ་བཞུགས་ཡོད་རེད་དགུང་ལོ་བགྲེས་པོ་བགྲེས་པོ་རེད། ད་འདིས་རྒྱ་མི་ལ་དཔེ་ཞིབ་པོ་ཅིག་འཛིང་བ་རེད་ཁོ་རང་གང་འདྲ་ཉག་རོང་མི་དེ་ཚོ་ཁྲིད་བྱས་སྐད་གྲགས་བཞག་ཡོད་རེད། གང་འདྲ་འདིའི་རྗེས་འདེད་ག་ཚོད་བྱུང་ཟེར་ན་ང་ཚོ་ལེམ་ད་པར་མ་བྱུང་གོ་མགྱོགས་ཀྱིས། མང་པོ་ཞིག་ཨ་ནེ་དཔའ་ཆེན་ཟེར་རྒྱ་མིས་བཙོན་ཁང་ནང་བཅུག་བཅུག་ཁོ་རྡ་རམ་ས་ལ་མར་ཕེབས་དུས་ཁོ་རང་ངོ་ཤེས་ཡག་པོ་ཞེ་དྲག་ཡོད་དེ་ལ་ཁོ་རང་འདི་ཨ་ནེ་དཔའ་ཆེན་གས་པས་མ་སྲིད་པ་དཀའ་ལས་རྒྱབ་ནི་པ་དེ་ཁོ་རང་ཚོ་ངན་མ་སི་ཨ་ཡེ་ཞིག་དང་གོ་ལག་གཡུག་བྱེད་དུས་ཁོ་རང་མི་དང་ཚོ་གོ་ལག་དང་ཚོ་སྒྲུག་བྱས་ཨེ་ཁོ་རང་ཚོ་རྒྱ་མི་ལ་ཁ་གཏད་བྱས་པའི་ལོ་རྒྱུས་དང་ཚོ་ཧ་ལས་ཨེ་འདི་ཞིག་དང་ཁོ་རང་གི་ལོ་རྒྱུས་དེ་དེབ་ཡོད། ད་དེ་འདྲ་སོ་འདྲ་བུད་མེད་ལ་ཨེ་ངས་ད་ཅིག་ཞུས་བུད་མེད་ནང་ལ་ང་རང་ཚོའི་དེ་སྙེ་མོ་ཨ་ནེ་ཁོ་རང་ཡོད་རེད་དེ་ནས་ད་འདི་གསུམ་བཅུའི་དུས་ཆེན་སྐབས་ལ་འདི་ང་ཚོ་སྒེར་ལངས་ཀྱི་སྐབས་དེ་བུད་མེད་ནང་ནས་ཐོན་ཡོང་མཁན་སྐད་གྲགས་ཆེན་པོ་འདི་འཛུགས་ང་ཚོའི་ག་རེ་ཟེར་ཨ་ནེ་ཅིག་ཡོད་རེད་དེ་ནས་ང་ཚོ་དེ་དཔའ་མོ་ཀུན་བཟང་ལགས་ཟེར་དེ་འདི་ཚ་རོང་ཁོ་ཚོ་སྐུ་མཆེད་ཕྱོགས་རེད་ཨེ་ང་རང་ཡང་འདི་དེ་ནང་ཉམས་ཞིབ་བྱས་ནས་བུད་མེད་འདི་ལས་མང་ང་དེ་འདྲའི་ཕལ་ཆེར་གཉིས་ཆོག་གསུམ་ཅི་ཐུབ་བུད་མེད་འདི་ལས་ཐོས་པ་ཡོད་ལོ། དེ་ཚོ་གང་ག་ཅིག་གཟིགས་དགོས་ཡ་ད། དེ་ཚོ་གང་གས་དངོས་གནས་བློས་བཏང་བ་ང་ཚོ་དོ་སྣང་གནང་དགོས་ཡ་རེད། བུད་མེད་དེ་ཚོ་གང་ག་ན་ལ་སྐུ་དྲག་ལྕམ་སྐུ་གཅིག་གཉིས་སུ་འདུག་ཕྱིར་ཤ་སྟག་མང་ཆེ་འདི་འདྲ་དེ་ཆང་མ་རུབ་འདྲས་འདི་རེད་མ་མ་རུབ་འདྲས་རེད་ཤ་ཅིག་སོ་སོ་ནང་སེམས་ངན་མི་སྒེར་གྱི་མི་བཟང་འདྲི་ང་རུབ་འདྲས་སྐྱོ་བོ་རུབ་འདྲས་ད་འདི་འདྲ་སོ་འདྲ་མང་པོ་འདུག་ཡ་དེ་ཚོ་གང་ག་ངས་བསམ་ན

བ། དེ་དང་དེ་དེའི་དོན་དུ་གང་ག་རག་ལྗོངས་བཞུགས་སྒོ་དེ་ཚོ་དཔར་སྐྱོན་བཞག་དར་བ་དེང་སང་དཔར་སྐྱོན་ཡོད་རེད། འདི་ནས་ཧ་ལ་སྐུ་ངོ་བར་གཞིས་ཀྱི་གནས་ཚུལ་ཡོད་སྐུ་ངོ་བར་གཞིས་ལ་ངས་ཨེན་ཏི་བྷིའུ་ཞུས་པ་ཡིན་སྐུ་ངོ་གིས་གནས་ཚུལ་ཡང་ཧ་ཞེ་དྲག་ཡག་པོ་གནང་བྱུང། འདི་ནས་འདི་དཔར་རུ་བཞག་ད་འདི་ནས་ཐོས་རྒྱུ་ཡོད་ངེས་ང་རང་ཚོའི་གྲྭ་བཞི་དམག་སྒར་གྱི་བརྒྱ་དཔོན་སྐལ་དགྲ་ལགས་ཟེར་བྱས་ནས་ད་དུང་ཉམས་པ་དང་ངམ་ཚར་བར་ཁོ་རང་གིས་འདི་སྐུ་སྲུང་ཕྱག་ལས་གནང་བར་ཁོ་རང་འདི་ནང་འགན་ཤུགས་ཆེན་པོ་བཞེས་ཡོད་པ་རེད། ཁོ་རང་གིས་དེ་ཚོ་འདིའི་སྐབས་ཀྱི་གནས་ཚུལ་མང་པོ་ཞིག་རང་མཁྱེན་གྱི་འདུག་ས་འདི་འདྲ་འདི་འདྲ་སོ་ཅིག་ང་རང་ཚོས་དཔེ་བཞག་ན་གསུམ་བཅུའི་གི་གནས་ཚུལ་གཅིག་པོ་གསུམ་བཅུའི་གནས་ཚུལ་འདི་དང་པོ་རུབ་རུབ་བྱེད་དུས་ངས་ག་རེ་བྱས་ཡོད་ཟེར་ན་གསུམ་བཅུའི་དོན་ཚན་གྱི་གནས་ཚུལ་འདིའི་ཐོག་ལ་ད་ག་རང་ཐོག་ལ་ཝེབ་སཱེད་ཅིག་བྱེད་འདུག་ཝེབ་སཱེད་ཟེར་ན་ག་རེ་ཟེར་འདི་དེ། དྲ་རྒྱ་དང། དྲ་རྒྱ་སོ་ཅིག་དམིགས་བསལ་བྱས་བྱས་ད་དྲ་རྒྱ་འདིའི་ནང་ལ་གསུམ་བཅུའི་དེ་བོད་ཆེན་གྱི་དེ་སྐབས་དེ་སུ་ཐེ་ཇུས་ཡོད་མཁན་གང་གའི་པར་རིགས་ཡོད་ལོ་རྒྱུས་ཡོད་རེད་པ། ཨེ་ནི་ས་བཀྲ་དེ་ཚོ་ས་བཀྲ་ལྷ་སའི་ས་བཀྲ་ས་བཀྲ་ཐིང་དེ་ཡོད་རེད་འདི་ནས་རི་མོ་ཡོད་ཨེ་ནི་གློག་བརྙན་ཡོད་རྒྱ་མི་ཡིས་གསུམ་བཅུའི་ཐེ་ཇི་ང་གློག་བརྙན་བརྒྱབ་པ་དེ་ཚོ་ཡོད་ང་ཚོའི་ཕྱོགས་ནས་ག་རེ་ཐབས་ཤེས་ག་རེ་བྱས་པ་དེ་ཚོ་ཡོད་ཨེ་ནི་སྐུ་མདུན་ག་ཚོ་ཚུར་གདན་འདྲེན་ཞུས་པའི་ལོ་པར་དང་པར་དང་ཨེ་ནི་དེ་དུས་གློག་བརྙན་དང་ཆ་ཚང་ཡོད་ཤ་འདི་ཧ་འདི་སིས་པི་ནས March Tenth Memorial ཟེར་ཡག་ཅིག་ཨ་ད་དྲ་རྒྱ་ཡོད་རེད་ལྕ་འདི་ད་རུང་ངེད་ལ་ང་རེ་ཨ་ད་དེབ་གི་དེ་འདྲ་བྲི་རི་ཁྱི་ལི་ཞོལ་འདི་དྲ་རྒྱ་ཆ་ཚང་བཟོས་མི་ཚོ་ཚོ་གང་ག་འདི་ནང་ལ་ཡོད་མཁན་གང་ངེད་ཨ་ད་ག་ཚོད་རེད་ཁོ་རང་ཚོ་བྲི་དྲ་ཨ་ད་ཁོ་ཚོའི་ལོ་རྒྱུས་ཞུས་འདི་ཞུས་པ་མ་ཚད་ག་རེ་ཅིག་འདུག་ཟེར་ན

དེའི་སྐབས་དེ་མི་སུ་བྲོས་ཡོང་མཁན་དེ་ཚོ་གང་གའི་ཐོག་ནས་ཁོ་རང་ཚོའི་མི་ཚེའི་ལོ་རྒྱུས་དང་དེ་ཚོའི་ཐོག་ལ་དྲི་བ་དྲིས་ལན་བྱས་ཏེ་ཚིག་ཐོ་མང་པོ་གཞུང་གི་སར་ན། ད་དེ་ཚོ་དེང་སང་བདག་པོ་བསྐྱོན་ཡིན་ནམ་མེད་ག་ཞིག་ངས་ཧ་གོ་མི་ངས་བ་དྲིལ་བསྒྲགས་ལས་ཁུངས་ནང་འོ་ཆུ་ཆེན་དེ་ཚོ་གིས་ཞེ་དྲག་ཕན་ཐོགས། ད་ངས་འདྲ་མི་འདྲ་མང་པོ་ཞུ་མེད་བྱས་ན་ང་ལྟེ་བ་ཅིག་ཆབ་མདོའི་ནང་ལ་དེ་དུས་དངོས་གནས་རང་ཁོ་རང་ཕི་ཁེ་རང་དངོས་གནས་བོད་དམག་ནང་མཉམ་དུ་ཡོད་མཁན་དེ་ང་རང་ཚོ་སྔས་མ་དབྱིན་ཇི་ཏར་བཏང་མཁན་ཅིག Robert Ford ཟེར་མཁན་ཅིག་ཡོད་རེད། Robert Ford ཁོ་རང་གཞུག་གུ་ཆབ་མདོ་ནང་བོད་ཀྱིས་མགོ་བཏགས་ཚར་དུས་ཁོ་རང་རྒྱ་མིས་ཟིན་བྱས་བཙོན་ཁང་ནང་ལོ་ལྔ་བཅུག་པ་རེད། དཔེ་མི་སྲིད་ཁག་པོ་བཟོས་པ་རེད། དེར་གཞུག་གུ་དེ་ཁོ་རང་གློད་བྱས་ཨིང་ལེན་ཕར་ལོག་པ་རེད། དེར་གཞུག་གུ་དེ་ཁོ་རང་མི། བོད་པའི་རྒྱབ་སྐྱོར་དང་འདི་ཚོ་ཕྱག་ལས་ཞེ་དྲག་གནང་བཞག། བྱས་ཙང་ངས་གཞུག་གུ་འབྲེལ་བ་ཞུས་པ་ཡིན་ཁོ་རང་ལ། དེ་ཨིང་ལེན་གྱི་དོན་གཅོད་ཐུབ་བསྟན་བསམ་གྲུབ་ལགས་རེད། དེའི་བརྒྱུད་འབྲེལ་བ་ཞུས་རྗེས་ཁོ་རང་ལ་དྲི་བ་དྲིས་ལན་བྱེད་ཡག་གོ་སྐབས་རག་སོང། འདི་གཅིག་པོ་ཚད་མར་ངས་ཆབ་མདོའི་སྐོར་ལ་བྲིས་པ་དེ་ཚོ་གང་ག་ད་ལེའུ་རབ་གསུམ་བཞི་ཡོད་པ་དེ་ཚོ་གང་ཁོ་རང་ལ་ངས་ཕར་བསྐུར་སྐུ་ཇུས་ཏག་ཏག་གནང་བྱས་ངས་འདི་གར་ནོར་འདུག་མི་འདུག་ཅེས་ཁོ་རང་བཀའ་འདྲི་ཞུས་བྱས་ཁོ་རང་གིས་འདི་འདི་ཐོག་དཔེ་མི་སྲིད་ང་ལ་རོགས་པ་ཡག་པོ་གནང་བྱུང། ཨ་འདི་གཅིག་པོ་ཚད་མར་དེང་སང་ད་འདི་ཕྱི་རྒྱལ་དེ་འདྲའི་ཁ་ཤས་ལོ་ཆུང་ང་དེ་འདྲའི་བོད་བོད་དོན་ཐོག་ལ་ཉམས་ཞིབ་གནང་མཁན་དེ་འདྲའི་ད་ང་ཚོ་ལ་གོ་སྐབས་མེད་པ་དེ་ཚོ་རྒྱ་ནག་རང་དང་བོད་རང་ནང་ལ་ས་གནས་ཀྱི་ཨ་ད་འདི་ཡོད་པ The Archives དཔེ་མཛོད་དང་དེ་འདྲའི་གཞུང་ཁོ་རང་ཚོས་དེ་གའི་རྒྱ་མིའི Archives འདི་ཚོ་ནང་ཁོ་ཚོས་སྔོག་འདོན་བརྒྱབ་ཏེ་གནས་ཚུལ་མང་པོ་རག་ཤག་ཅིང་གནས་ཚུལ་གསར་པ་འདི་འདྲ་ཞེ་དྲག་འདུག་བྱས་འདི་ཚོ་གང་གི་ཨ་ད་མང་པོ་ཞིག་གིས་བོད་ནང་ཕྱག་དེབ་ཀློག་ན་དོ་སྣང་གནང་མཁན་ཚོའི་རྗེས་གནང་ཡོད་མ་རེད་ཅེས་འདི་ཚོ་མང་པོ་ཞིག་ངག་ཡོད་ཆེ་ས་གནས་ཚུལ་རྙིང་པ་འདི་འདྲ་ངས་གཅིག་པོ་བྲིས་ཡོད་མ་རེད་གསར་པ་འདི་འདྲ་མང་པོ་ཞེ་པོ་ཅིག་འདུག་རག་ཤག། ད་ལྟ་ཕྱི་རྒྱལ་རང་གི་ཡང་དེ་འདྲའི་དེང་སང་བོད་པའི་ཐོག་ལ་དོ་སྣང་གནང་མཁན་དེ་འདྲ་མང་པོ་ཅིག་གིས་རྩོམ་གནང་བ་དང་དེབ་བྲིས་གནང་མཁན་དེ་ཚོ་ཁ་ཤས་དཔེ་མི་སྲིད་ང་ལ་དཔེ་ཡག་པོ་གནང་བྱས་ང་ལ་གནས་ཚུལ་དེ་ཚོ་བསྐུར་གནང། དེ་ཚོ་མེད་པས་ཚང་མས་ང་ལ་འདི་གནང་བྱས་བྱས་ཙང་དེ་འདྲའི་སོ་འདྲ་མང་པོ་ཞེ་པོ་ཅིག་ད་བསྡུ་རུབ་བྱས་ཡོད་རེད། ཨེ་འདི་ནི་ཡང་དེ་བོད་པའི་ནང་ལས་ཡང་དེ་འདི

ལོ་ཟེར་ཨ་ནི་ངེད་ཀྱི་ད་དཔེ་དེབ་དེ་ད་ཅིག་ཤོག་བུ་མང་པོ་ཡོད་ཙང་ད་ཅིག་ཆ་ཚང་ད་ཀློག་ཡ་མ་བྱུང་སྟེ། འགོ་དེ་བ་ཏེས་ཅིག་ཀློག་ཡ་བྱུང་སྟེ། དེའི་ནང་ད་འཇམ་དབྱངས་ལགས་ཀྱི་དཔེ་དེབ་དེ་བྲིས་གནང་ཡའི་ཐོག་ལ་ཅིག་ཅིག་ད་ཤུགས་རྐྱེན་འདྲ་བོ་ད་ཅིག་ཡོད། དེས་ཨ་ནི་ཅིག་འཇམ་དབྱངས་ལགས་ཀྱི་ཨ་མ་ལགས་ནས་བྱུང་བའི་སྐོར་དང་ཡང་འཇམ་དབྱངས་ལགས་ཀྱི་ཨ་མ་ལགས་ཀྱི་ད་ཅིག་ཡིན། ཁྱིམ་ཚང་གི་ལོ་རྒྱུས་དང་དེ་འདྲའི་ཅིག་བཀོད་གནང་ཤག་ཨ་ནི་དེ་ག་ནང་བཞིན་འཇམ་དབྱངས་ལགས་ཀྱི་པཱ་ལགས་ཀྱི་ལོ་རྒྱུས་བཀོད་གནང་ཤག་བྱས་ཙང་ཨ་ནི་འདིའི་ནང་ལ་ད་ཅིག་ཡང་ང་ཚོའི་གསན་མཁན་རྣམ་པ་ཚོས་ད་ཅིག་འཇམ་དབྱངས་ལགས་ཀྱི་ཨ་མ་ལགས་དང་པཱ་ལགས་ཀྱི་ད་ཅིག་གི་ལོ་རྒྱུས་ཐོག་ནས་ཡང་ཅིག་དོ་སྣང་བྱེད་དགོས་པའི་གཙོ་བོ་རེ་ཞིག་ག་རེ་ཡིན་ན་ཐུང་ཐུང་ཅིག་གསུང་བ་ནི་འདུག། འཇམ་དབྱངས་ནོར་བུ་ལགས། ཨ་འདི། ངའི་གང་འདྲ་མི་ཚང་ལོ་རྒྱུས་ཚོ་ཅིག་བྲིས་པ་རེད་དེ། ང་ལོ་ཆུང་ཆུང་སྤུ་གུ་ཡིན་དུས་ངའི་ཨ་མའི་ལོ་རྒྱུས་ད་ཨེ་ནི། ངའི་ཨ་མའི་མི་ཚང་ལོ་རྒྱུས་ངའི་པ་པའི་མི་ཚང་ལོ་རྒྱུས་སུ་ཅི། ཨ་འདི་ལེའུ་རུ་གཉིས་གསུམ་ནང་བཅུག་ཡོད་རེད་པ། དེ་བཅུག་དགོས་ཡ་གནད་འགག་དེ་ང་རེ་ག་རེ་མཐོང་སོང་ཟེར་དང་པོ་དེ། ཨ་འདི་རྒྱལ་རབས་རང་སྐམ་པོ་བྱས་བྲིས་པ་ཡིན་ན། ད་ང་ཚོ་མི་ཚོ་ཀློག་ཁག་པོ་རེད་ཟེར་བ། སྤྱིར་བཏང་བོད་པའི་ནང་གང་འདྲ་ཡིན་ནའི་ཕྱི་རྒྱལ་ནང་ལ Memoirs ཞེས་བྱ་བ་རང་སོ་སོའི་ལོ་རྒྱུས་འདི་བྲིས་པ་ན་མི་ཚོ་དགའ་པོ་བྱེད་ཀྱི་ང་ཕྱི་རྒྱལ་ནང་ནས་ཡིན་ནའི་ས་ངས་འདི་བསམ་བྱུང་ང་རང་མི་ཚེའི་ལོ་རྒྱུས་ཚོ་ཅིག་སྒྲོམ་རུ་བཟོས་བྱས་འདི་ནས་གཞི་ནས་བོད་ཀྱི་གནས་ཚུལ་དེ་ཚོ་སྒང་ག་ཅིག་བཤད་ཐུབ་ན་ཡག་པོ་མེད་འགྲོ་བསམ་བྱུང་རྒྱུ་མཚན་ཅིག་ག་རེ་ཟེར་ན་གང་འདྲ་འདི། ང་རང་ཚོའི་བོད་ཀྱི་གང་འདྲ་ག་ས་རེད། རྒྱ་མི་ལ་ཁ་གཏད་བཅག་མཁན་གྱི་གང་འདྲ་དཔའ་བོ་དཔའ་མོ་མང་པོ་ཞིག་ང་རེ་སྒེར་གི་ངོ་ཤེས་མྱོང་དེ་ཡིན་པས་བཤད་ན་གང་འདྲ་འདི་ལི་ཐང་ཨ་ཐར་ཡིན་ནའི་རེད་གང་འདྲ་འདི། ར་ཕྲུག་ངག་དབང་ལགས་ཡིན་ནའི་རེད་གང་འདྲ་འདི་ཆ་ཕྲེང་བསྟན་འཛིན་ཚུལ་ཁྲིམས་སེང་གེ་ལྟ་བུ་སྐད་ངག་ཆ་འོན་གོ་བོ་ཕར་ལ་ང་ཚོའི་དབུས་གཙང་མི་དང་འདི་འདྲ་མི་སྣ་མང་པོ་ཞིག་ང་རེ་ངོ་ཤེས་མྱོང་བྱས་ཁོ་རང་ཚོ་མཉམ་དུ་བཀའ་མོལ་ཞུས་བའི་ལོ་རྒྱུས་ཚོ་བྱས་ཙང་དེ་ཚོ། བར་ལོ་རྒྱུས་ཕྲ་མོ་མེད་པ་བྱས། ཕར་ཚུར་སྐད་ཆ་བཤད་པའི་རྣམ་པ་རུ་ཅིག་སྟོན་ཡག་བྱས། བྱས་གནད་འགག་ཆེ་ཤོས་དེ་ང་རང་མི་ཚང་གི་ལོ་རྒྱུས་དེ་སྟོན་དགོས་ཡ་རེད། འདི་ན་ནི་ངའི་ཨ་མའི་ལོ་རྒྱུས་དེ་སྟོན་ཡག་ཅིག་ག་རེ་རེད་ཟེར་ན། ངའི་ཨ་མའི་མི་ཚང་བཀྲས་མཐོང་བ་དེ་སྔོན་མ་ནས་བོད་གཞུང་ཞབས་ཕྱི་ཡིན་པ་མ་ཚད། སྔོན་མ་གང་འདྲ་མན་ཇུ་ཞི་ད་སྐབས་ལ་རྒྱ་མིས་གང་འདྲ་བོད་ཟ་ཡག་ཐབས་ཤེས་བྱས། ཨེ་འདི་ནས་རྒྱལ་བ་སྐུ་ཕྲེང་བཅུ་གསུམ་རྒྱ་གར།

དམག་དེ་ང་ཚོ་དངོས་གནས་རང་རྒྱལ་ཁ་ཐོབ་བྱས་པ། རྒྱ་མི་དམག་ཁམས་ནས་ཕུད། གཞུག་གུ། ངའི་སྤོ་ལགས་དེ་གའི་ཁམས་ལ་མདོ་སྨད་སྤྱི་ཁྱབ་གནང། གནད་འགག་ཆེན་པོ་ཞིག་ད་ཁོ་རང་ཕྱག་ལས་བྱུང་ཕྱིར་ན། འདི་ག་རེ་ཡང་འདི་ཨ་མའི་མི་ཚང་གི་ལོ་རྒྱུས་དེ་བཤད་དུས། གནས་ཚུལ་ཞིག་ག་རེ་ཆགས་འདུག་ཟེར་ན། གུང་ཁྲན་གྱི་སྔོན་ལ་ང་ཚོ་རྒྱ་མི་ཁ་གཏད་བཅག་པའི་ལོ་རྒྱལ་རབས་རིམ་མ་ཟེར་ནས་ཁོ་ར་འདུག་ཟེར་རང་བཞིན་གྱི་དོན་ཡོད་ངེས་སུ་བྱེད་ཀྱི་འདུག་རྒྱལ་རབས་ང་ཁ་ཐུག་ཐད་ཀར་མ་བཤད་མི་ཡིན་པས་དོན་ཡོད་ངེས་སུ་བྱས་ཙང་མི་ཚོར་སྙན་པོ་ཡོང་བ་བསམ་གྱི་འདུག་ཟེར་བ། དེ་ནས་ཡང་ངའི་པ་པའི་ལོ་རྒྱུས་དེ་བཤད་པར་བྱེད་ན་ངའི་པ་པ་ཁོང་ཚོའི་གྲས་ཀྱི་མི་ཚང་དེ་ཚོ་འབྲས་ལྗོངས་ལ་གནས་པ་དེ་རེད། ངས་མ་འབྲས་ལྗོངས་རྒྱལ་པོ་གི་འོག་ལ་བློན་པོ་དེ་རེད་བྱས་ནས་ད་དུས་རབས་བཅུ་གཉིས་ནས་ཡོད་རེད་མི་དབྱིན་ཇི་ཐོ་ན་ཡོད་རེད། ཁོང་ཚོ་བེད་ད་ངའི་མ་འགྲོ་མགོན་ཆོས་རྒྱལ་འཕགས་པ་རྒྱ་ནག་ཕེབས་དུས་ཁོ་རང་འདུག་མར་ཁྲིད་ན་ཞེས་ཁོང་ཚོ་ཧ་ད་སྐྱེས་ས་འདན་ཁོག་ནས་རེད་ཁམས་མར་ཁྲིད་ན་ཨེ་གཞུག་གུ་མར་འབྲས་ལྗོངས་ལ་ཡོང་ཨེ་ནི་དབྱིན་ཇི་འབྲས་ལྗོངས་ཆོས་རྒྱལ་དེ་ཚོའི་འོག་ལ་ཁོ་རང་བློན་པོ་རེ་བྱས་ཁོ་རང་ཚོ་ལས་ཀ་རེ་བྱས་ཨེ་གཞུག་གུ་ད་འབྲས་ལྗོངས་ཤོར་ཚེ་ཚོ་ཁོ་རང་དབྱིན་ཇིའི་འོག་ལ་ལས་ཀ་བྱས་ཅེ་ན་འདིའི་ལོ་རྒྱུས་འདི་གནད་འགག་ཆེན་པོ་ཞིག་ག་རེ་ཆགས་ཡོད་ཟེར་ན་ང་ཚོ་བོད་པ་ཚོ་ལ་རྒྱ་མིས་ང་ཚོ་སྔོན་མ་མན་ཇུ་གཅིག་གོག་གི་བཙན་དབང་གི་འོག་ལ་ང་ཚོ་གཅིག་སྡུག་པོ་མྱངས་པ་དང་ང་ཚོ་དཀའ་ངལ་བྱུང་བ་རེད་ང་ཚོ་བཙན་དབང་བཏང་མཁན་གཞན་དག་ཅིག་ད་འདི་ཡིན་ད་ག་ས་རེད

མན་ཇུའི་སྐབས་ལ་སྡུག་པོ་མྱངས་པ་དང་གཞུག་གུ་དབྱིན་ཇིའི་འོག་ལ་ང་ཚོ་ཐུགས་རྗེ་ཆེ་བའི་མདུན་བསྐྱོད་དུ་འདུག་གང་ག་ང་རའི་མི་ཚང་གི་ལོ་རྒྱུས་མར་བཤད་ཀྱི་བཤད་ཀྱི་བྱས་ཙང་དེ་འདིའི་རྣམ་པ་དེ་ཆ་ཚང་དུ་དོད་ཡོང་གི་འདུག་ཨང་ཤེས་དང་རྒྱ་མི་གུང་ཁྲན་གཉེར་ཆབ་མདོ་མ་ལས་ཁོ་ནའི་ལོ་རྒྱུས་དེ་ཚོ་གང་ག་མ་གཅིག་ཞུ་དུས་དཔོན་པོ་ཚོར་གང་ག་ཨེ་ནས་ཅིག་གཏིང་ཟབ་པོ་རེ་གཅིག་གནས་ཚུལ་རེ་གཅིག་ཀློག་ཡའི་གོ་སྐབས་ཅིག་རག་མི་ཡོང་བསམ་བྱུང། འདི་ད་ལྟའི་གཅིག་རེད་ནི་འདི་ན་ནི་ངའི་ཨ་མ་ལགས་ཁོ་རང་ག་དུས་ནས་བོད་སྐོར་བཀའ་མོལ་གནང་འདི་ཞེ་པོ་ཞིག་དགྱེས་པོ་རེད་འདི་ན་ནི་ཁོ་རང་དྲན་པ་བརྟན་པོ་ཞེ་པོ་ཅིག་ང་ཚོ་གནའ་སྔ་མོའི་མི་མང་པོ་ཞིག་འདི་འདུག་ག་དྲན་པ་དང་ས་ཡག་པོ་ཡོད་ཙང་བོད་ཀྱི་འདི་ཁོ་རང་བཀའ་མོལ་གནང་དུས་དཔེ་མིག་མདུན་མཐོང་ཡོང་མཁན་བཟོ་ཅིག་འདུག་ག་གནས་ཚུལ་རེ་མང་པོ་ཅིག་ས་ཁོ་རང་གི་ལོ་རྒྱུས་འདི་ཚོ་གང་ག་ང་ལ་གསུངས་ངས་རྩ་ཆེན་པོ་བྱས་འདུག།
ཏེབ་བྱས་ཡོད་མཉམ་པོ་ཐོ་བརྒྱབ་ཡོད་དེ་ཚོ་གང་ག་ད་ལྟ་ཨེ་དེབ་དེའི་ནང་ངས་ཞག་ལྷག་ཅིག་འདུག་ཟེར་མར་ཕུལ་ཐུབ། ལགས་སེ་ཨ་ནི་འདི་ནས་ད་གཅིག་གི་ཕྱག་དེབ་དེའི་ནང་ད་བོད་ཀྱི་ད་ཁམས་དང་ཨ་མདོ་དང་ཨ་ནི་ལྷ་ས་ཁུལ་དུ་བ་བོད་མི་ཡིས་ད་གཅིག་གི་རྒྱ་ནག་ལ་འཐབ་རྒོལ་བྱས་པའི་གི་གནས་ཚུལ་མང་པོ་ཅིག་བཀོད་ཤག་ཨ་ནི་དེའི་ནང་དང་པོ་དེ་ད་གཅིག་གི་ཨ་མདོ་ཁུལ་དུ་བ་ཅིག་བོད་མི་ཡིས་ད་གཅིག་གི་རྒྱ་ནག་ལ་འཐབ་འཛིང་བྱས་པའི་གི

འདི་ནང་ནས་ང་ཚོས་བཙན་བྱོལ་ནང་ལ་འདི་སྣང་ཆུང་བཏང་བ་རེད་ཨ་མདོ་ས་ཆ་ཐག་རིང་དྲགས་ནས་གནས་ཚུལ་མང་པོ་ཅིག་འབྱོར་གྱི་ཡོད་མ་རེད་ཞེས་བ་དང་ཨ་མདོའི་ནང་ལ་རྒྱ་མི་ལ་ཁ་གཏད་ཞེ་པོ་བཅག་འདུག་ཨང་ཨ་མདོ་ནང་ལ་འདི་ནང་ནས་བཞི་བཅུ་བཞི་དགུ་ལོ་ནས་ད་སྔ་ཤོས་ངོ་རྒོལ་བྱས་ནས་བོད་པའི་ནང་ལ་བཅིངས་འགྲོལ་དམག་མི་དང་པོ་བོད་ནང་ལ་ཡོང་དུས

དེ་མཐའ་མ་དེ་དེ་མ་ཁོང་ཚོ་དེ་ལ་བཅིངས་འགྲོལ་དམག་མི་དང་རྒྱ་ནག་གཞུང་གིས་མར་བཀག་ཡག་ཐབས་ཤེས་བྱེད་མཁན་ལྟེ་བ་གཅིག་འདི་རེད་གསུངས་ན། ཨ་མདོ་ཞི་ཅིན་ཕིང་གི་པ་པ་ཞི་ཀྲུང་ཞུན་ཟེར་ཡ་དེ་བྱས་ཙང་དེའི་གནས་ཚུལ་དེ་ང་རང་ནས་གཞི་ནས་ང་གནས་ཚུལ་དེ་ཚོ་གཅིག་སྔོག་ཐུབ། ཞི་ཅིན་ཕིང་ཨ་མདོ་རྒྱ་ནག་གཙོ་འཛིན་བྱེད་དུས་དེའི་གནས་ཚུལ་མང་པོ་ཅིག་རྒྱ་མི་དམག་མི་དེ་པར་དེབ་དང་དེ་ཚོའི་ནང་བཀྲམས། ད་ག་རང་ཐོག་ནས་ང་གནས་ཚུལ་གསར་པ་རག།

མི Genocide ནང་མི་མགོ་ལོག་གི་ད་མི་འབོར་རུ་མ་ཟེར་ན་ཕྱེད་ཀ་ལྷག་ཙམ་མར་ཆག་པ་སོགས་ཀྱི་གནས་ཚུལ་དེ་དེ་ང་ཚོ་དང་པོར་ང་ཚོ་བཙན་བྱོལ་ནང་ཡོད་དུས་གནས་ཚུལ་གང་ནས་གོ་སོང་ཟེར་པཎ་ཆེན་རིན་པོ་ཆེ་གིས་ཨ་མདོ་པེ་ཅིང་ཐེངས་མ་ཅིག་བོད་པའི་དབུ་ཁྲིད་མཉམ་དུ་ཕ་གི་བཀའ་མོལ་གནང་དུས་དེ་དུས་པཎ་ཆེན་རིན་པོ་ཆེ་གསལ་པོ་གསུངས་ཤག་མགོ་ལོག་ནང་རྒྱ་མིས་གང་འདྲ་མི་བསད་པའི་ལོ་རྒྱུས་ཅིག་འདི་ཞུ་སྒོ་བཙལ་བརྗོད་བྱས་གནས་ཚུལ་གཞན་དག་དེ་ཚོ་མང་པོ་ཅིག་མཉམ་དུ་ཕྱོགས་གཅིག་བྱེད་དུས་ཨ་མདོའི་ནང་ལ་ད་དེ་སང་ཡང་མང་དོད་འདུག་ག

རྒྱ་མི་ལ་ད་ཡུལ་དམག་དང་འདི་འདྲ་རྒྱབ་པ་ཀོ་ཅི་འདུག་དེ་ཚོའི་ནང་ལ་ཅིག་ཨེ་ཡང། གལ་ཆེ་ཤོས། ག་རེ་རེད་བ་རེ་བཞིན་དང། ད་དེ་དུས་ཁམས་ལ་རྒྱ་མི་ལ། ལྔ་བཅུ་ང་དྲུག་འདོ་བ་ནི་རེད། དང་པོ་འཛིང་ཡག་ཨོ་ལྔ་བཅུ་ང་དྲུག་ང་དྲུག་སྔོན་ལ། ཨ་འདི་རྒྱལ་ཐང་ཟེར་མཁན་འདི་ན་ཨ་ཁུ་ལས་མར་ཟེར་མཁན་ཅིག་གིས་ལྔ་བཅུ་ང་བཞི་ང་ལྔ་འདོ་བ་ནི་འཛིང་ཤག་ཟེར་ད། ཧ་ལམ་འཛིང་ཤག་ཁོ་རང་ལོ་རྒྱུས་དེ་ད་འདི་དཔེ་མཛོད་ཁང་ནང་བྲིས་མ་ཞིག་འདུག་ཟེར་གི་དེབ་རང་ཐོན་མེད་འདྲ། ཁྱེད་ཚོ་འདི་ཅི་ང་ར་སོ། ཁྱེད་ཁོ་རང་གི་དཔེ་ལྟར་འདུག་རྒྱུ་འདི་ཡོད། དེ་ནང་ད་དེ་ད་འདི་དང་ད་དོན་ཚོ་ཕྲད་མ་གོ་ཁྱི་འགར་ང་རང་སྔས་མ་དོ་སྣང་བྱས་བྱས་ཟ་ང་སྡོད་ག་ལ་འདོད་ཡིན་དབུ་འཛིན་བྱེད་དུས་ངས་ལི་ཐང་གཡོན་རུ་དཔོན་གྱི་སྐོར་ལ་གཏམ་བརྗོད་ཅིག་བྲིས་ཡོད་ཟེར་འདི་དུས་ནས་ཁྱེད་ང་དབྱིངས་ལས་གནས་ཚུལ་གསར་པ་ཅིག་དེ་དུས་ཁམས་ཀྱི་གནས་ཚུལ་མང་པོ་འདུག་ཟ་གི་ཁྱེད་འདི་ཚོའི་གྲས་ཀྱི་འཛིང་པ་དེ་དུས་ལོ་རྒྱུས་ད་ཚོ་གང་ག། ཁམས་ན། དེ་ཆུ་བཞི་སྒང་དྲུག་སྔོན་དུ་དང་དེ་ཆུ་བཞི་སྒང་དྲུག་ས་ཆགས་ཡོད་མ། ཆུ་བཞི་སྒང་དྲུག་དེ་ལྔ་བཅུ་ང་བརྒྱད་ལ་ནི་ལྷ་སར་ཆགས་པ་མ་གཏོགས་ཆུ་བཞི་སྒང་དྲུག་དེ་ལྷ་སར་ཆགས་པའི་ཚོགས་པ་ཅིག་རེད་མ་གཏོགས་ཁམས་ནས་ཆགས་པའི་ཚོགས་པ་མ་རེད། ཡང་འདིའི་ང་ཚོས་དགོངས་པ་བཞེས་དགོས་མེད་འགྲོ་བསམ་གི། སྤྱིར་གནད་འགག་ཆེན་པོ་ཞིག་ག་རེ་བསམ་ན། ཁམས་ལ་འདི་ས་ཆ་གཅིག་གཅིག་གོ་མ་རེད་ལི་ཐང་གཅིག་གོ་མ་རེད། ཆ་ཕྲེང་གཅིག་གོ་མ་རེད། ས་ཆ་འདྲ་མི་འདྲ་མང་པོ་ཞེ་པོ་ཅིག་ཉག་རོང་ད། ཨེ་ན་འདི་ཧོར་གསེར་ཐར་དང་ད་འདི་ཚོ་གང་ག་ལ་དམག་རྒྱབ་མི་ཉག་ད་ལྕགས་ལ་ད་ག་ས་ག་རྒྱ་མི་མཉམ་པོ་དམག་རྒྱབ་བྱེད་རྒྱུ། དེ་དུས་ལྷ་ས་ལ་རྒྱ་མི་སླེབས་ཚར་ཡོད་རེད་བ་ད་དེ་དུས་བོད་རང་སྐྱོང་ལྗོངས་ཀྱི་ཅིག་ད། ཁུངས་གཏོགས་སུ་ཅིག་བྱས་བྱས་རྒྱ་མི་ཡི་བརྟན་པོ་ཅིག་ལྷ་ས་ན་ཞེ་དྲག་བཙན་དབང་གཏོང་གི་ཡོད་མ་རེད་དེ་ནི་ལྟ་ཁམས་གཡས་གཡོན་ག་ས་གང་ནས་མི་བྲོས་ཡོང་གི་ལྷ་ས་རེད་དུས་གཅིག་དེ་བོད་པའི་ནང་ལ་ང་རང་ཚོ་བཙན་བྱོལ་དང་པོ་བྲོས་ས་དེ་རྒྱ་གར་ལ་མ་རེད་ཁམས་མི་མང་རང་ཚོ་གང་ག་བཙན་བྱོལ་ཞུ་ས་རེད་གང་ག་རེད་བ་འདི་རེད་ད་ལྷ་ས་རེད་གང་ག་རྒྱལ་བ་རིན་པོ་ཆེའི་མཛད་རྣམ་ནང་ལ་བསྐྱོན་ཤག་ཕལ་ཆེར་ང་རེད་ཡང་ཚོད་དཔག་བྱེད་དུས

དབུས་གཙང་དང་ཁམས་པ་རུ་དེ sort of མི་རིགས་ཐོག་ནས་ཕར་ཚུར་འབྲེལ་བ་འཇོག་ཆེད་དང་དེ་ཚོའི་ཐོག་ནས་བར་སུ། ཅིག་ཅིག་ཕན་ཐོགས་ཡག་པོ་ཅིག་བྱུང་བ་རེད། ཨ་འདི་ནས་རྒྱ་མི་ཡང་ཤུགས་རྒྱབ་བྱས་ཡིན་ཅིག་མིན་ཅིག་དེ་དུས་རྒྱ་མི་གཞུང་ལྷ་སར་ཡོད་མཁན་གྱིས་བཀའ་ཤག་ལ་ཞུས་བྱས་ཡིན་ཅིག་མིན་ཅིག་ཁམས་པ་གང་ག་ཕུད་དགོས་ཡོད་དེ་ཤི་ཡ་རྒྱུ་བ་མ་སེ་འདི་དུས་ཡང་བཀའ་ཤག་གིས་ཕུད་མ་སེ་བྱས་རྗེས་ན་ཤ་རྩ་བ་རང་ནས་ཕུད་ཡོད་མེད། ཁམས་པ་དུ་པགས་རྩ་བ་རང་སྤེལ་ཐུགས་ཁུར་མ་རེད་ཟེར་བྱས་བྱས་བཀའ་ཤག་འུ་ཚུགས་བྱོས་ཤག་བྱས་འདི་དངོས་གནས་ང་རང་ཚོའི་བྱས་རྗེས་རེད་ཕྱི་རེད་ད་བྱས་ན་འདིའི་ལོ་རྒྱུས་ཨེ་ན་གཞི་ནས་ཕི་ཀའི་ད་ཁམས་པ་མང་པོས་སླད་ཚར་བའི་ཕྱིར་ཨེ་ན་ཨ་འབྲུག་སྦྱིན་བདག་ཁོང་ཚོས་ཐད་ཀའི་ཨ་འབྲུག་སྦྱིན་བདག་རང་དེ་མི་ལི་ཐང་ནས་རེད་བྱས་ན་ཁོ་རང་གི་སྦས་སུ་མ་ཟེར་མ་ཀུབ་ཀྲུག་ཟེར་མ་ཟེར་ལྷ་ས་དེ་ཁོ་རང་བྱས་ན་ཁོ་ཚོས་དེ་ལྷ་ས་ནས་ཨེ་ན་ཨ་འབྲུག་སྦྱིན་བདག་ད་ཁམས་པ་གཞན་དག་དེ་ཚོ་གང་ག་མཉམ་དུ་ཨེ་ན་ལྔ་བཅུ་ང་བརྒྱད་ལ་ཨེ་ན་ཆུ་བཞི་སྒང་དྲུག་འཛུགས་གནང་བྱོས།
ལགས་སོ་ཨ་ནི། དཔེ་དེབ་འདིའི་ནང་དག་ཅིག་ཡིན་ན་ང་ཚོས་ད་ནམ་རྒྱུན་ནས་ཞེ་དྲག་གོ་ཡ་མེད་པ་ཅིག་དང་ཡང་དེ་ཆབ་མདོ་དག་འདི་བ་ཁུལ་དུ་བ་དག་བོད་དམག་གིས་ཅིག་དགའ་རོགས་ཅིག་དམག་འཐབ་རྒྱ་མི་ལ་གདོང་ལེན་དང་དམག་འཐབ་ཤུགས་ཆེ་ཤོས་འདི་ཚོའི་སྐོར་ཅིག་གསུང་ཡ་ཡོང་གི་ཡིན་ནོ། འདི་ག་དུས་གསུང་དགོས་ཡ་ན་ག། ལྔ་བཅུ་ང་དག་འདི་བ་དག་ཅིག་བོད་པའི་དམག་དཔོན་འདི་འདྲ་མུ་བྱ་ཞུ་ཡ་དག་འདི་འདྲས

ཡུལ་དམག་རྒྱུག་ཡོད་གང་ག་འཕྲལ་རེད། ཨེ་དེ་ནི་ཡུལ་དམག་དེ་ཚོའི། བོད་དམག་ནང་བཞིན་གྱི་དུག་ལོག་ཅིག་གོན་ཡ་ད་ཡོག་མ་རེད Uniform ཡོག་མ་རེད་བྱས་ན་མེ་མདའ་དེ་མི་གཅིག་པ་བསྟན་གནང་གོ་རང་ད་དེ་དབྱིན་ཇི་ཁ་དུམ་དེ་དེ་དུས་བོད་གཞུང་གི་དབྱིན་ཇི་ཁ་དུམ་མང་པོ་ཞིག་གཟིགས་ཡོག་རེད་དེ་ཚོ་གང་ག་ཁམས་པ་ཚོ་ལ་སྤྲད་བྱས་ན་དེ་དུས། བོད་དམག་ལྔ་བརྒྱ་མཉམ་དུ། ཡུལ་དམག་ང་རང་ཚོ་ཉིས་བརྒྱ་ཅིག་ཡོག་རེད། བྱས་ཙང་དེ་དུས་ཁམས་པ་མང་པོ་གཅིག་བྱས་ཙང་རྒྱ་མི་དང་པོ་ཆབ་མདོར་ཡོང་དུས་ནས་ཅིག་འཛིང་མཁན་ནང་ནས་རྒྱ་མི་ལ་ཁ་གཏད་བཅག་མཁན་ནང་འདི་ང་ཚོ་དབུས་གཙང་དམག་མི་གཅིག་པོ་མ་རེད་ཁམས་པའི་ཡུལ་དམག་ཡོད་བྱས་ཙང་ཁོ་ར་ཡུལ་དམག་ཁོ་ར་འགྲོ་སྟངས་དང་འགྲོ་ལུགས་གཅིག་འདི་ངའི་ནས་འགྲོ་སྟངས་ཆ་ཚང་གཅིག་བཟོས་ཚར་ཡོད་བྱས་ཙང་འདིའི་ནང་ལ། ཞེ་དྲགས་ཅིག་འཛིངས་ཡོད་རེད། ང་ཕོད་རང་གིས་ཧང་དུ་ཁོ་རང་མགོ་བཏགས་ན་ཁོ་རང་དམག་སྒར་དེ་མགོ་བཏགས་མ་གཏོགས་གཅིག་དམག་སྒར་གཞན་དག་གིས་མགོ་བཏགས་ཡོད་མ་རེད་ཡུལ་དམག་ཚོས་མགོ་བཏགས་ཡོད་མ་རེད་གང་གཱའི་ངོ་རྒྱ་མི་མཉམ་དུ་གང་ཐུབ་ཐུབ་འཛིང་བྱས་རྒྱབ་བཤིག་རྒྱབ་ཀྱིན་རྒྱབ་ཀྱིན་བྱས་ཀྱང་ད་མུ་བྱ་ད་ཁོང་ཚོའི་ཐད་མ་གུ་ཅིག་དང་པོ་དེ་ཁོང་ཚོ་ད་ང་ཕོད་ཀྱིས་བཀའ་གནང་བྱས་ནས་མགོ་བཏགས་གསུངས་པ་རེད་བྱས་དམག་སྒར་གཞན་དག་འདི་ན་ནས།

ཁ་བརྡའི་རེ་ལྕག་ཡིན་ན་ཡག་ག་ཅིག་བྱུང་བ་ཡོད་ན་དེ་ཐོག་དགོངས་པ་ག་རེ་ཡོད་ན།
ཨོ་འདི་ལྟར་རྩ་བ་རང་ནས་འདི་ཡ་ཅིག་རྩ་བ་རང་ནས་མ་རེད་ང་ཕོད་ང་ཕོད་ཀྱིས་ཕྱག་ལས་གནང་དེ་དཔེ་མི་སྲིད་པའི་འདི་ནོར་ན་ཡོད་རེད་ག་ས་བཀའ་ཤག་གིས་བཀའ་གནང་ཡོད་ང་ཕོད་ཀྱིས་རྒྱ་མིར་མགོ་བཏགས་ཀྱིས་ཟེར་འདི་བཀའ་ཤག་གང་བཏགས་རང་ཡོད་རེད། དེའི་ནང་ལ་འདི་རྒྱུ་མགོ་བཏགས་ཆོག་གི་མེད། ཕྱི་བཤིག་གྱིས། ཆབ་མདོར་བཀག་ཡག་དེ་དཀའ་ངལ་བྱོས་པ། བྱས་ཙང་འདེབས་ཕྱི་བཤིག་བྱས་རྗེས་ཁོང་སྟར་རྫོང་ཟེར་མཁན་དེ་རུ་མར་བཀག་དགོས་ཡོད། མར་ཕྱི་བཤིག་བྱས་ནས་སྟར་རྫོང་དེར་ང་ཕོད་མར་ཐད་ཡོད་ན་མགྱོགས་པོ་བྱས་ཡག་པོ་ཐད་ཡོད་ན་རྒྱ་མི་བཀག་ཐུབ་ཡག་ཡོད། བྱས་ཙང་བོད་གཞུང་གིས་རྩ་བ་རང་ནས་བཀའ་ཡོག་མ་དང་རྒྱ་མིར་ཀུན་མགོ་བཏགས་ཡ་དེ་དེ་ང་ཕོད་རང་ཁོ་རང་ཐག་བཅད་ཁོ་རང་ཁོག་པའི་ནང་ལ་ཨེ་ད་རྒྱ་མི་གུང་ཁྲན་གྱི་སོ་པ་འཛུལ་བའི་འདི་ན་ནས་ཨེ་ད་ངའི་དེབ་འདི་ན་ཡོད་སྤོམ་མདའ་རབ་དགའ་ཕལ་ཆེར་འདི་ན་འཛུལ་མེད་འགྲོ་ཟེར་ནས་ཨེ་འདི་ན་ནས་ཆིག་ལྟ་འདིར་ང་ཚོ་འབའ་པ་ཕུན་ཚོགས་དབང་རྒྱལ་ཁོང་ཚོའི་ཐད་ཀའི་ཞིབ་ཕྲ་འདི་བེད་སྤྱོད་བྱས་ཡ་ཟེར་ན་འདི་ཏན་ཏན

བྱང་ཀོ་རི་ཡ་གིས་ལྷོ་ཀོ་རི་ཡར་དམག་བརྒྱབ། ལྷོ་ཀོ་རི་ཡ་ནི་ཨ་མི་རི་ཀ་དང་འཛམ་གླིང་རྒྱལ་ཚོགས་ཀྱིས་ལྷོ་ཀོ་རི་ཡར་ཁ་གཏད་གཅོག་དགོས་པ། བྱས་ནས་ང་རང་ཚོ་ཏ་རིག་ཉི་ཤུ་ལ་ད་ག་ཟེར་རེད། ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་ཨ་རྒྱ་ནག་གཞུང་རང་གིས། ཨ་མི་རི་ཀ་དང་འཛམ་གླིང་རྒྱལ་ཚོགས་དམག་ལ་དམག་བརྒྱབ་ནས་ཤུགས་ཆེན་པོ་ཞེ་པོ་བརྒྱབ་བྱས། དམག་རྒྱལ་ཁ་རང་ཐོབ་པ། ད་དེ་འདྲའི་གནས་ཚུལ་ཆགས་ཡོད་ན་དེ་དུས་ཨེ་ནི་བོད་པ་ང་རང་ཚོ་རྒྱ་མིར་ཁ་གཏད་བཅག་བྱས་བསྡད་ཡོད་ན། ད་འདི་ཉིན་བདུན་ཕྲག་གཅིག་ལྷག་ཙམ

གོང་དུ་ད་རོབ་ཙམ་གསུངས་སོང་ཡང་དེའི་ཐོག་ལ་ཅིག་ཨེ། གཙོ་བོ་གིས་ད་ཅིག་གསང་བའི་ཐོག་འཆར་གཞི་བཀོད་གནང་མཁན་དེ་སྐུ་ངོ་མགྲོན་གཉེར་ཆེན་མོ་ཕ་ལྷ་ལགས་དང་ཨ་ནི་ཡང་སྐུ་ངོ་ད་ལྟ་བདེ་སྲུང་བཀའ་བློན་ཟུར་པ་ཕུན་ཚོགས་བཀྲ་ཤིས་ལགས་དང་ཡང་ནང། ལྟེ་བ་དེ། ང་ཚོས་སྐུ་ངོ་ཕ་ལྷ་ལགས་བྱས། ཨ་ནི་ཨ་མདའ་དེ་སྐུ་ངོ་ཀུན་བདེ་གླིང་ཡོད་རེད་པ། ལགས།

རྩེ་ལྔའི་བརྒྱ་ཆ་བརྒྱ་ད་ཧ་གོ་མ་སོང་བསྟན་དེ་ད་ག་རང་ཐོག་ནས་བལྟས་ཚེ་ཅིག་ཁོང་ཕ་ལྷ་ལགས་ཁོང་ཚོ་མཉམ་དུ་གསང་བའི་གནས་ཚུལ་བཀའ་མོལ་གནང་ཡག་དེ་ཁག་པོ་རེ་བྱུང་མེད་འགྲོ་བསམ་གི། གང་ཞིག་བོད་ནང་དུ་ཅིག་རྒྱ་མི་འདི་ན་ནི་ལྷ་སའི་ནང་ཅིག་རྒྱ་མི་སོ་པས་གང་བསྡད་ཡོད་པ་འདི་ན་ནི་ནོར་བུ་གླིང་ག་ཞིག་དང་ནང་གི་ཞེ་དྲག་ཞེ་དྲག་སྐུ་བཅར་བཏང་སའི་ཡོག་མ་རྒྱ་མིའི་གསང་བའི་ལས་ཁུངས་ཀྱི་གནས་ཚུལ་མང་པོ་བརྗོད་དུས་དེ་ན་ངས་བསམ་ན་ཁོང་ཕུན་ཚོགས་བཀྲ་ཤིས་སྟག་ལྷ་དང་པོ་འདིའི་ནང་ལ་ཐེ་བྱུས་ཤུགས་ཆེན་པོ་ཡོད་པའི་རྣམ་པ་རུ་དེ་ཁོང་ཕ་ལྷ་ལགས་ཀྱི་ལོ་རྒྱུས་ལྟར་འདི་ཚོའི་ནང་ལ་འདི་ནང་ནས་ང་ལ་གསུངས་པ་དེ་ཚོའི་ནང་ལ་གསལ་པོ་ཞིག་བྱུང་མི་འདུག་ལོ། འོ་དེ་ནས་ཨ་མདའ་ང་ཚོའི་འདི་ཡོད་པ་སྐུ་སྒེར་དྲུང་ཆེ་སྔོན་མ་སྐུ་ངོ་རྟ་ར་ཡོད་རེད་པ། རྟ་ར་ཁོང་ཚོ་ཡོད་དོ་ཞུས་ཁོང་རྣམ་ཚོ་འདི་ནང་ཐེ་བྱུས་ཆེན་པོ་ཡོད་རེད། དེ་ཚོའི་ཐད་བྱས་ཙང་ཁོང་ཚོ་དེ་དུས་བརྟན་པོ་ཞེ་པོ་ཞིག་གནང་བཞག་པས། གསང་བ་མ་ཕྱི་ལོགས་མ་འཁྱར་ཡག་འདི་ནང་ནས་ཅིག་བརྟན་པོ་མ་གནང་ན་སྐུ་མདུན་རང་གི་ཨ་མདའ་དེ་དུས་མཚན་ཞབས་ཅིག་ཨ་མདའ། ཁོ་རང་རྒྱ་མི་མཉམ་དུ་མཐུན་པོ་ཞེ་པོ་བྱས་བཞུགས་གོ། ཁོ་རང་གི་ཕར་ཚུར་མང་པོ་བེད་སྤྱོད་བཏང་བྱས་སྐུ་མདུན་ནོར་བུ་གླིང་ག་ཡོད་དུས། འདིའི་བར་དུ་དེ་ཡི་གེ་འཁྱེར་བྱས་ཏེ་ཟིན་པ་རེད་བ་རང་དེ་སྐུ་ངོ་ཕ་ལྷ་ཁོང་ཚོས་རེད་བ། ད་ང་ཚོ་འདི་དུས་ད་རྒྱ་མི་སུ་རྒྱ་མི་ཕྱོགས་གཏོགས་ཡིན་པ་མིན་པ། འདི་དཔེ་ཁག་པོ་ཡོད་རེད་ཁ་སང་འདི་དུས་མང་པོ་ཅིག་ག་ཟེར་རེད། རྒྱ་མི་ཡང་ན་བོད་པ་ལ་ག་ཟེར་རེད། ད་ཡང་ང་ཚོ་ད། ཅིག་འདི་ཕྱི་དུས་མང་པོ་ཅིག་འདི་བར་དུ་དེ་ང་ཚོ་ལ་འདི་ག་ཟེར་རེད། ཤིན་པ་སོ་ཤི་ལོ་ཡོད་ལོ་མེད།
ལགས་སོ་ཨ་ནི་ཡེ་དེ་ཞིག་སྐུ་ངོ་ཕ་ལྷ་ལགས་ཀྱི་ད་ཅིག་ད་ད་ཅིག་སྐུ་མདུན་རྒྱ་གར་གདན་འདྲེན་ཞུ་ཡས་ད་དེ་ཚོའི་ཐོག་ལ་ད་ལོ་རྒྱུས་དེ་འདྲའི་ད་ཅིག་དཔེ་དེབ་དེ་འདྲ་བྲིས་གནང་བ་ཡོད་རེད་ག་འདྲ་ཡིན་ན་ད་ནོར་བུ་ཅིག།
ཕ་ལྷ་ལགས་ཀྱི་ལོ་རྒྱུས་འདི་ཁོ་རང་གི interview སྔ་མ་དེའི་ནང་གནང་ཡོད་རེད། དཔེ་མཛོད་ཁང་ཁོང་ཚོ། རེད་པ། ལ interview མང་པོ་ཞིག་གནང་ཡོད་རེད། ཁོང་ཕ་ལྷ་གིས་གནང་ཡོད་རེད་ཀུན་བདེ་གླིང་གིས་གནང་ཡོད་རེད་ཁོང་ཚོ་མང་པོ་ཞིག་ད་འདིའི་ནང་ནས་ཧན་ད་འདིའི་ནང་ཐེ་བྱུས་ཡོད་མཁན་དེ། ཁོང་ཚོས་གནང་ཡོད་རེད། དེ་དང་དེ་ཚོའི་ལོ་རྒྱུས་དེ་ཚོ་དེ་གི་དཔེ་མཛོད་ཁང་གི་བཞུགས་པར་བསྐྱོན་པ་རེད།

ལགས་སེ་ཨ་ནི་འདི་ནས་ད་ཅིག་གི་གོང་དུ་རོབ་ཙམ་གསུངས་སོང་ད་དབུས་གཙང་ཁུལ་དུ་བ་ཡང་ཅིག་གི་སྙེ་མོ་ཨ་ནི་ཞུ་ཡས་ད་དེ་འདྲས་གི་ད་ལོ་རྒྱུས་དེ་འདྲས་བཀོད་ཡོད་ད་དེ་ན་ད་ཅིག་གི་དོ་སྣང་བྱེད་དགོས་པའི་གཙོ་བོ་ག་རེ་ག་རེ་ཆགས་ཡོད་ན། ཨོ་ད་འདིའི་གནད་འགག་ཆེན་པོ་ཞེ་པོ་ཆགས་ཡོད་ང་རང་ཚོས་འདི་དུས་ཡུན་ཏོག་ཙམ་གཅིག་འདི་ང་རང་ཚོའི་རྒྱུ་ནི་ག་ཚོད་རེད། ང་ཚོ་བཙན་བྱོལ་ནང་ཡོད་དུས་རྒྱུ་གནས་ཚུལ་སྒོ་ཕྱུགས་ཡོད་པ་རང་ཚོ་དེ་བོད་དེ་ཡང་དེ་རིག་གནས་གསར་བརྗེ་སྐབས་ཀྱི་བོད་བྱོལ་བ་རང་འདིའི་གནས་ཚུལ་དེ་དཀོན་པོ་ཞེ་པོ་ཅིག་རེད་བྱས་ན་འདི་ཚོ་ཐད་ཀྱི་གནས་ཚུལ་དེ་ང་ལ་ཨང་དང་ག་ཚོད་རེད་སྙེ་མོ་ང་ཉམས་ཞིབ་ཅིག་ག་རེ་བྱས་ཡོད་རེད་ཟེར་ན་ང་ཨ་མྱེས་རྨ་ཆེན་ནང་ཡོད་དུས

ང་ཚོ་དེ་ཚོགས་འདུ་ཚོགས་དེ་དུས Interview མང་པོ་ཞེ་པོ་ཅིག་རག་སོང། མང་པོས་སྐུ་ནས་སོ་སོའི་ལོ་རྒྱུས་དེ་ཚོ་གང་ག་གསུངས་ཏེ་དུས་དེའི་སྐབས་དེ་ལ་ང་རང་ཚོས། ཐབས་ཤེས་བྱས་བྱས་བོད་ནང་གསང་བའི་ཐོག་ནས་པར་རྒྱག་མཁན་དེ་བཏང་བྱས་ང་ཚོ་སྙེ་མོ་ཞིག་དང་བཏང། ཕྱི་རྒྱལ་གྱི་དེ་འདྲ་པར་རྒྱག་མཁན་དེ་འདྲ་བཏང་བྱས། Dutch པར་རྒྱག་མཁན་ཞིག་ཡིན་པ་ཡིན། སྔོན་ཁོ་རང་གིས་ཡང་དེ་སྙེ་མོ་ཨ་ནི་ཞིག་དང་རྒྱ་མིས་སྲོག་ཐོག་བཏང་བའི། ཉི་མའི་པར་རྙིང་པ་དེ་ཚོ་གང་ག་ཕ་གིར་ཁོ་ཚོ་སྙེ་མོ་སྒྲིག་བཞག་ས་བྱས་ཙང་ཁོ་རང་གི་པར་སྒང་ལ་པར་བརྒྱབ་བྱས་ཚུར་རྒྱ་གར་འཁྱོངས་བྱས་ང་ཚོ་དེ་ཚོགས་འདུ་མི་མང་ལ་ང་ཚོ་འགྲེམས་སྟོན་རེ་བྱས་བྱས་དུས་བྱས་ཙང་འགྲེམས་སྟོན་ཐད་དེ་ཚོ་མང་པོ་ཅིག་བྱས་ཙང་ཉམས་ཞིབ་དེ་ཚོ་གང་ག་ད་ང་དེབ་དེ་ག་ལ་མ་ཉམས་ཞིབ་བྱས་གཅིག་པོ་མ་རེད་དེ་ཚོ་སྔོན་ནས་ང་རང་ད་ལས་ལས་ཀ་དེ་འདྲ་མང་པོ་ཅིག་ཐོག་ལ་གནས་ཚུལ་གཞན་དག་ཐོག་ལ་ཉམས་ཞིབ་བྱས་པ་དེ་ཚོ་གང་ག་ཏག་ཏག་འདི་ན་འདུག་ཚུལ་བ་བྱས་ཙང་འདི་གནད་འགག་ཅིག་ག་རེ་ཡོད་ཟེར་ན། རིག་གནས་གསར་བརྗེའི་སྐབས་ལ་ངས་ཞུ་ཡག་ཅིག་ད་དངོས་ཚལ་དོད་ཤོག་ཅིག་ང་རང་གང་གའི་སྙེ་མོ་ཨ་ནི་ཁོ་རང་མཚན་འདི་ཨ་ནི་འཕྲིན་ལས་ཆོས་སྒྲོན་ཟེར་ཁོ་རང་གི་རྒྱ་མིས་སྲོག་ཐོག་བཏང་བྱས་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པའི་ལོ་རེད་ང་གནས་ཚུལ་མང་པོ་ཅིག་རག་སོང་ཁོ་རང་སྲོག་ཐོག་བཏང་དུས་དེ་གའི eyewitness དངོས་གནས་རང་ཕ་གིར་རང་ཡོད་མཁན་ད་ང་ཚོ་འབྲི་གུང་སྐྱབས་མགོན་ཁོ་རང་ཨ་བ་ཡིན་དུས་ཕ་གིར་ཁོ་རང་གཟིགས་འདུག་ག། དེ་ཁོ་རང་གི་མི་ཚེའི་ལོ་རྒྱུས་ཤིག་འདུག་ཕྱི་རྒྱལ་མི་ཞིག་གིས Interview ཞུས་བྱས་པར་བཏོན་ཤག་བྱས་འདི་ན་གསལ་པོ་ཞེ་དྲག་འདུག། ད་འདི་གཅིག་པོ་མ་རེད་སྙེ་མོ་འདི་གཅིག་པོ་མ་རེད་ཨ་ནི་ད་ང་རང་ཚོ་སྙེ་མོ་གཅིག་པོ་ཅིག་མ་རེད་བོད་ག་ས་ག་ལ་ཁམས་ངོས་ཕྱོགས་རེད་བྱང་ངོས་ཕྱོགས་རེད་ག་ས་ག་ལ་རྒྱ་མི་ལ་ཁ་གཏད་བྱས་བོད་ནང་ལ

བོད་ཁམས་དང་ཨ་མདོ་དུ་བ་ད་ཅིག་གི་དམག་འཐབ་དང་དེ་འདྲའི་ལོ་རྒྱུས་མང་པོ་ཞིག་བཀོད་ཤག། བྱས་ད་ཅིག་ངས་ཀྱི་ཅིག་གིས་ཀློག་པ་བྱས་པ་ཡིན་ན་ད་བོད་པས་ཀྱིས་ད་རྒྱ་མི་ལ་ཁ་གཏད་མ་ཆགས་པ་དེ་གཙོ་བོ་དེ་རྒྱ་མིའི་དམག་མི་དེ་ད་མི་འབོར་དེ་ཧ་ཅང་གི་ཆེ་དྲགས། ཨ་འདི་གང་གོ་མཚོན་དང་ལག་ཆ་དེ་ཁོ་ཚོ་ཡག་བྱས་དེ་འདྲའི་ཐོག་ནས་ཤོར་མ་གཏོགས་ཡང་ཅིག་བོད་པའི་དམག་མི་གི་ཁ་གཏད་ཞུ་ཆགས་ཤག་ཨ་ནི་ཅིག་དེ་མ་ཟད་ཨ་ནི་རྒྱ་མི་གི་ད་ཅིག་གནམ་གྲུ་དེ་འདྲ་བཏང་ནས་གནམ་གྲུ་ནས་བོམ་འཕེན་ནས་བོད་པ་དེ་འདྲ་ཅིག་མ་གཏོགས་ཡང་གལ་སྲིད་ད་རྒྱ་མི་དང་བོད་པ་དམག་མི་ད་ཅིག་གོ་མཚོན་འདྲ་པོ་འདྲ་པོ་ཡིན་ན་ད་བོད་པས་དཔེ་ཅིག་རྒྱ་མི་ལ་ཕམ་ཉེས་བཏང་ཐུབ་ཡས་ཀྱི་ད་གནས་ཚུལ་བྱུང་ཡོད་པའི་བཟོ་ཞིག་འདུག་འཇམ་དབྱངས་ལགས་དགོངས་པ་ལ་འདི་ག་འདྲ་རེད་ཞུ་ན། ཨ་ཙི་ཁྱེད་རང་གསུངས་པ་དེ་བདེན་པ་རེད། ཨ་མདའ། གནས་ཚུལ་རང་དེ་བལྟས་མིན་ན་དེའི་སྐབས་དེ། ད་ཨ་མདའ་ཆབ་མདོ་སྤྱི་ཁོག་ལ་ངས་དང་པོ་དེ་འགོ་བཙུགས་སྟངས་བྱས་ན། བོད་དམག་དེ། ཨ་མདའ་ས་ཆ་དེ་ཨ་མདའ་སྐམ་ཐོག་གྲུ་ཁ་ཟེར་མཁན་ཅིག་ཡོད་རེད་ཨ་མདའ་དེ། ཕི་ཁའི་རྒྱ་མི་དང་པོ་དམག་རྒྱག་ས་དེ། དེ་དུས་ཕི་ཁ་ས་ཆ་དེ། ཨ་མདོ་འབྲི་ཆུ་ལ་ང་རང་ཚོས་དེ་བཀག་ས་ལྟེ་བ་དང་པོ་དེ་ལ་ས་ཆ་ཆུང་ཆུང་གཅིག་ལ་བོད་དམག་ཉིས་བརྒྱ་དང་ཕལ་ཆེར་ང་ཚོ་ཡུལ་དམག་ཁམས་པའི་ཡུལ་དམག་ཤོ་སྟར་ལྷོ་རྫོང་གི་ཡུལ་དམག་དེ་འདྲ་བརྒྱད་ཅུ་དགུ་བཅུ་ཞིག་འདུག་དེ་ལ་མི་སུམ་བརྒྱ་ལས་ཉུང་མི་སྲིད། དེའི་ལམ་སང་རྒྱ་མིས་དམག་བརྒྱབ་སོང་བརྒྱབ་ཡག་ཁོ་ན་མེད། སྟོང་ཕྲག་ལྔ་ནས་ཁྲི་གཅིག་ལྷག་ཅིག་གི་དམག་བརྒྱབ་ཤག་དེ་ནས་བོད་པས་འཛིང་འཛིང་འཛིང་བོད་ཉི་མ་གསུམ་ཅིག་བཀག་རྗེས་ཨ་འདི་ཐ་མ་དེ་མི་གང་ག་ཕལ་ཆེར་མི་གཅིག་ལྷག་རྗེས་བཙོན་ཁང་ནང་ཆུ་ཁོ་ཁོ་རང་གིས་ལོ་རྒྱུས་བཤད་ཤེས་བྱ་འདྲ་འདི་ང་རང་རྒྱུ་བྱས་ན་འདི་མ་གཏོགས་ཕལ་ཆེར་གང་ག་ཤི་བ་འདྲ་དེ་བྱེད་དུས་མི་ཚོས་ལམ་སང་རྒྱ་མི་འདི་ག་མང་པོ་ཡོད་ནས་མེ་མདའ་མར་གཡུགས་བྱས་བྲོས་མཁན་སུ་གང་བྱུང་མི་འདུག། ཁྱོད་འདི་དུས་རྒྱ་མི་མང་དྲགས་ནས་ང་རང་ཚོ་ཅིག་ག་ཚོད་རེད་དཀའ་ངལ་འདི་ག་བྱུང་མ་གཏོགས་རྒྱ་མི་ག་ཚོད་རེད་བོད་པ་དང་འདྲ་འདྲ་ཡིན་ན་ད་ཕལ་ཆེར་རྒྱ་མི་ཚོ་ངལ་ཅིག་བོད་པས་ཏག་ཏག་བཟོ་ཐུབ་ཡ་བཟོ་ཅིག་ད་ངས་བསམ་ཏན་ཏན་དེ་འདུག་གི་འདི་ད་འདི་གཅིག་པོ་ཅིག་མ་རེད་ཨ་འདི་གནས་ཚུལ་དེ་འདྲ་མང་པོ་ཞུ་གོ་གསང་བའི་ཡིག་ཆ་དེ་འདྲ་མང་པོ་ཅིག་ང་རང་ཚོ་གློ་དམག་སྒར་དེས་ཟིན་པའི་དེ་ཚོའི་ནང་ལ་བྲིས་འདུག་ལོ་རྒྱུས་རྒྱ་མི་རང་གི་དཔོན་པོ་དེ་འདྲས་ཀྱིས་བྲིས་པ་དང་ཁོ་རང་ཚོ་དམག་དཔོན་གཞན་དག་དེ་ཚོ་ལ་གནས་ཚུལ་བཤད་པ་དང་པེ་ཅིན་རང་ལ་གནས་ཚུལ་བསྐུར་དུས་བོད་པའི་དམག་མི་དེ་ཉེན་པ་ཡོད་པ་དང་བོད་པའི་འཇབ་དམག་རྒྱབ་མཁན་ཚོ་ཉེན་པ་ཡོད་པའི་ལོ་རྒྱུས་འདི་ཁོ་ཚོས་གསལ་ཐག་ཆོད་བྲིས་ཤག་བྱས་ན་འདི། ངས་བསམ་ན་འདི་གནད་འགག་ཆེན་པོ་ཞེ་པོ་ཅིག་གཟིགས་དགོས་ཡ་གཅིག་འདི་རེད་འདི་ནང་ནས་ཧན་ད་ང་རང་ཚོས་ད་གོ་ལག་ད་དུ་བལྟས་མི་ན་དང་པོ་དེ་ད་རྒྱ་མི་ཡོང་དུས་གནམ་གྲུ་ཞེ་དྲགས་ཡོད་མ་རེད་ཆམ་གྲུ་ཞིག་ད་བྱས་ན་ག་རེ་བྱས་ན་ཁོ་ཚོས་འདི་གནམ་གྲུ་འབོམ་རྒྱབ་ཡ་དང jet ཞེ་དྲག་རྒྱབ་ཡ་ཞུ་གོ་དེ། CIA གི་རོགས་པ་བྱས་ནས་ང་རང་ཚོ་བྱང། ནི་ར་ཚོ་རྒན་ཟེར་མཁན་དེ་རྒྱ་མིར་ཁ་གཏད་ཞེ་པོ་བཅག་རྗེས་ང་ཚོ་བྱང་ལ་འདི་སོག་དང་ག་ས་ག་ནས་ཡར་ཡོང་རྗེས། དེ་ནས་སོག་གི་དཔོན་ནོར་བུ་ཚེ་རིང་ཟེར་མཁན་དེ་དུས་འབྲོག་པའི་དམག་ཤུགས་ཆེན་པོ་ཞེ་པོ་ཞིག་ཁྲིད། འདི་ལ་ང་ཚོ་ཨ་མི་རི་ཀའི་གསང་བའི་ལས་ཁུངས་ཀྱིས་གནམ་གྲུའི་ནང་ནས་གོ་ལག་གཡུག་ཆུ་ང་ཚོ་ཚུད་དུས་བོད་པའི་དམག་མི། དང་མི་དམངས་ཕལ་པའི་ནང་དམག་རྒྱབ་མཁན་ནང་ཁྲི་གཉིས་གསུམ་ཞིག་ཡོད། ད་འདི་ལ་ཁ་གཏད་བཅག་ཡག་གི་རྒྱ་མིས་ཕལ་ཆེར

ཨ་ནི་སྨྲ་མི་བྱེད་ཁོ་རང་གང་དང་འདི། སྨར་ཁམས་དྲངས་པ་དེ་ཁོ་ནས་གནམ་གྲུ་ནས་གཡུགས་བྱས་འདིའི་ལོ་རྒྱུས་བཤད་དོ། ཁོ་ཚོ་ནི། རྒྱ་གོག་ཁ་ཤས་ལ་རྒྱ་མི་སྟོང་ཕྲག་ལྔ་དྲུག་ཁྲི་བཙུན་པའི་སྐད་འབོད་དེ་ཡང་དམག་རྒྱབ་ཀྱིས་རྒྱབ་ཀྱིས་ཧ་ལས་ནས་དེ་བྱེད་ད་མང་ཉུང་རང་ཤོག་བུ་ཁོ་རས་ངས་བསམ་གནད་འགག་ཆེ་ཤོས་དེ་མང་ཉུང་ཤོག་བུ་དེ་ད་ག་རང་གིས་ང་རང་ཚོའི་འབད་ཁག་པོ་ཞེ་པོ་བྱུང་ཤག་བློ་ཁོག་ལ་ད་ང་རང་ཚོའི་མི་དངོས་གནས་ཨ་ནི་འདྲ་ཡ་མ་རེད་འདི་ན་ད་ཨ་མི་རི་ཀ་རོགས་རམ་དེ།

ཕར་ཚུར་ཏར་གཏང་ཡག་ལེ་ང་རང་ཚོ་བོད་ཡིག་དང་བོད་སྐད་ནང་བྱེད་དགོས་རེད་སྙམ་ད་ག་རང་བཟོ་ཡག་ལ་བོད་སྐད་དང་འདི་ཨི་ཇི་ལྟར་ནང་བླུག་ཡག་དང་འདི་ཚོ་ཐད་ཀྱི་ཚན་རིག་རེད་མ་ཟེར་ནས་འདི་སྐུ་དཀའ་ལས་རྒྱབ་མཁན་འདི། གཅིག་དགེ་བཤེས་དབང་རྒྱལ་ཟེར་སོག་པོ་དགེ་བཤེས་དབང་རྒྱལ་ཟེར་མཁན་གཅིག་ཁོ་རང་ཚོ་ལས་ཀ་བྱས་ཤག་འདི Washington དང་དེ་ནས་ང་ཚོ་སྟག་འཚེར་རིན་པོ་ཆེ་གི་འདི་ཐོག་ཕྱག་ལས་ཞེ་དྲག་གནང་ཤག། སྟག་འཚེར་རིན་པོ་ཆེ་ཁོ་གཉིས་གཉིས་ཀྱིས་འདི་ང་ཚོ་གསང་བའི་ཡི་གེ་དེ་ཚོ་ཏར་ཐོག་ནས་བོད་སྐད་ནང་བྱེད་ཡ་དེ་ཚོ་ཁོ་གཉིས་གཉིས་ཕྱག་ལས་གནང་ཤག་དེ་ནས་ང་ཚ་ང་རང་ཚོའི་མི་ཚོ་ལ་གསང་བའི་ལས་ཀ་བྱེད་ཡ་འཇབ་དམག་རྒྱབ་ཡ་གོ་ལག་བཤིག་སྒྲིག་བྱེད་ཡ་གི་དེ་ཚོ་དེབ་ཆུང་སུ་འདི་བཟོ་ཡ་དང་དེ་ཚོ་ཐོག་ལ Instruction Book འདི་བཟོ་ཡ་དེ་ཚོ་གང་གའི་ཐོག་ལ

ཐབས་ཤེས་བྱས་ཙང་རྒྱལ་ཁབ་གཞན་དག་སུས་ང་ཚོར་གཅིག་རོགས་པ་བྱེད་ཐུབ་ཀྱི་ཡོད་མེད་ཁོ་ཚོའི་ཕར་ཚུར་བཙལ་རྒྱུ་བྱས་ཚད་ཅིག་བྱེད་དུས་དང་པོ་དེ་ཁོ་ཚོས་ཨུ་རུ་སུ་རུ་རེ་བ་རྒྱབ་རེད། དེ་དུས་རྒྱ་ནག་དང་ཨུ་རུ་སུ་འཁོན་པའི་སྐབས་རེད་དཔེ་མི་སྲིད་སྡུག་ཅག་འཁོན་ཡོད། ཕལ་ཆེར་བར་དུ་དམག་ཆུང་ཆུང་དེ་ཁ་ཤས་རྒྱབ་ཡོད་རེད་ས་མཚམས་རེད་ང་རང་ཚོ་དགེ་གཙང་པོ་དེ་ཨུ་སུ་རི་གཙང་པོ་ཟེར་ནས་བྱེད་པ་དེ་རྒྱ་ནག་དང་ཨུ་རུ་སུ་བར་དེ་ལ་ཞེ་དྲག་དངོས་གནས་དམག་སྡུག་ཅག་ཐུག་ཡ་ཉེན་ཁ་ཡོད་དུས་ད་ང་ཚོའི་རེ་བ་རུ་ཁ་གྱེས། ང་རང་ཚོ་ལྡི་ལི་དོན་གཅོད་ཚུལ་ཁྲིམས་ཕུན་ཚོགས་དོན་ལྡན་ལགས་རེད་ཁོ་རང་ཚོའི་ཨུ་རུ་སུ་འབྲེལ་བ་གནང་ཡོད་རེད་རྒྱ་ཐོ་དབང་འདུས་གི་བྱས་ཏེ་ཨུ་རུ་སུ་གི་ཅིག་བྱེད་ཀི་ཡིན་མདོག་མདོག་རུ་ཅིག་ང་ཚོ་ཡག་པོ་རུ་ཅིག་བྱུང་ཡོད་མ་རེད་ཁོ་ཚོས་མཐའ་མ་དེ་ང་རང་ཚོ་ཅིག་འབྲེལ་བ་ཁག་ཁག་ཁོ་ཚོས་རོགས་པ་བྱས་ཡོད་མ་རེད་ད་བྱས་ནས་ད་དེ་ནས་ད France གི་གསང་བའི་ལས་ཁུངས་ཐོག་ནས་བོད་པ་ལ

བོད་ཉམས་ཞིབ་ལས་ཁུངས་ཞེས་བཙུགས་ཡོད་འདི་མཉམ་དུ་ང་ཚོས་གློ་དམག་སྒར་རང་ལ་ང་རང་ཚོའི་གསང་བའི་སྒྲིག་འཛུགས་བཙུགས་ཡག་ང་ལྟ་བ་ཨ་ནི་ད་ལྷ་བཟང་ཚེ་རིང་ལགས་མཉམ་དུ་ཡོད་ཨེ་ཁོ་རང་མཉམ་དུ་ལོ་ཆུང་བ་རྒྱལ་པོ་ཚེ་རིང་ལགས་ཟེར་མཁན་དང་ཨེ་ལོ་ཆུང་བ་ཁ་ཁ་ཤས་ཤིག་ང་ཚོའི་གཞོན་ནུ་ལྷན་ཚོགས་མི་འདི་ཚོ་ཁྲིད་བྱས་ཡི་གེ་ང་ཚོས་གནས་ཚུལ་བསྡུ་རྒྱ་མི་ལ་ཁ་གཏད་བཅར་ཡག་ང་རང་ཚོའི་དམིགས་ཡུལ་ལ་འདུག་སེ་བྱས་ཏེ་ལས་ཀ་རུ་ཅིག་འགོ་བཙུགས་ཡོད་རེད་དེ་འདྲ་རྙོག་དྲ་ཆེ་ཤོས་དེ་ག་རེ་བྱུང་མི་སྲིད་ག་རེ་ཟེར་ན་ཨ་ནི་ད་ང་ཚོའི་དྲུང་ཡིག་ལྷ་མོ་ཚེ་རིང་ལགས་དེ་ནེ་པ་ལི་དམག་མིས་ཟིན། བཞུགས་སྒར་ནེ་པ་ལའི་དམག་མི་དེ་བརྒྱུད། ང་ཚོ་གློ་དམག་སྒར་དེ་སྒོ་བརྒྱབ་དགོས་ཡ་བཟོས། མཐའ་མ་དེ་སྐུ་མདུན་གྱི་བཀའ་སློབ་གནང་རྗེས་ནས་དམག་སྒར་སྒོ་བརྒྱག་ཡ་གནས་ཚུལ་འདི་ཆགས་པ་རེད། ཤེས་མ་ཐག་ང་ཚོ་བོད་ཀྱི་ལས་འགུལ་རིགས་གཅིག་ང་རང་ཚོས་ཧྥ་རན་སི་གི་རྒྱལ་ཁབ་ཐོག་ནས་རོགས་རམ་རག་ཅིག་ང་ཚོ་བྱེད་ཡ་ཅིག་དེ་འདྲའི་སུ་གཅིག་དམིགས་ཡུལ་ཡོད་ད་འདི་བྱ་སྟངས་མ་བྱུང་ང།
ལགས་སེ་ཨ་ནི་དེ་ནས་ད་ཅིག་ཡང་ཨ། འཇམ་དབྱངས་ལགས་ཀྱི་དཔེ་དེབ་དེའི་ནང་ད་ཅིག་ཡང་གློ་དམག་སྒར་ནང་གི་ད་ཅིག

ལགས་སེ། དྲང་པོ་ཞུས་པ་ཡིན་ན་ད་ང་ཡང་ཡ་གི་ཕར་གློ་བ་རུ་བསྟན་ཞབས་འདེགས་བྱས་རྗེས་ཇི་ཡང་གོ་སྐབས་ཕལ་ཆེར་རྩ་བ་རང་རུ་མ་བྱུང། དེ་ནས་ད་ང་ཡ་གི་གློ་དང་བླངས་བྱས་བོད་པའི་ནང་ལོ་ཆུང་བ་འགྲོ་མཁན་དང་པོ་ང་ཡིན། ང་ཡང་གཞོན་ནུ་ལྷན་ཚོགས་སྐུ་ཚབ་བྱས་ཏེ་ཕྱིན་པ། ལགས་སེ། དེ་དུས་ང་གཞོན་ནུ་ལྷན་ཚོགས་དབུས་རྒྱུན་ལས་ནང་དང་པོ་དེ་ང་ཡོད་དེ་དུས། བྱས་ཙང་འདི་གློ་ལ་འགྲོ་དུས་ཉམས་མྱོང་སྟབས་བདེ་བསགས་ཕྱིར་མ། དེ་ཡི་གེ་ང་རང་ཚོའི་དམག་སྒར་དེ་དེ་དུས་ལམ་སང་ང་ཚོ་རྒྱལ་བའི་སྡིག་པ་རུ་དེ་ང་རང་ཚོའི་ནང་ལ། ནང་འཁྲུག་དེ་བྱུང་ཚེ་ད་ཅིག་ལྟས་ངན་རུ་ཅིག་ད་རྣམ་པ་དུ་མ་འགུལ་ཅིག་ཁིང་ཁིར་ར་དེ་འབའ་པ་རྒན་ཡེ་ཤེས་དང། དེ་དམག་དཔོན་ལོ་ཆུང་ང་ཚོ་ཉིན་ཐོ་དེ་བར་དུ་འཁོན་འཛིང་བྱུང། ཨེ་འདི་མ་གང་ཁོ་ར་ནང་དེ་དུམ་བུ་རུ་ཞིག་ཐེ། ཨེ་འདི་ནས་ང་རང་ཚོ་བོད་པའི་ནང་ལ་ཨེ་ནས་ཅིག། ཆུ་བཞི་སྒང་དྲུག་ནང་ལ་རྙོག་གྲ་དེ་སེལ་དུས་བྱུང་རྗེས་ན་ཚོད་ཤོག་ཁག་བཅུ་གསུམ་དང་ཁོང་ཚོའི་ཐད་རྙོག་གྲ་མང་པོ་ཞིག་དེ་ཚོ་གང་མཉམ་དུ་ཡོད་དུས་གློ་དམག་སྒར་གྱི་ནུས་པ་རུ་མ་སོང་ན་ཆགས་འཇུག་ཆེན་པོར་བྱེད་མ་ཐུབ་ཅེས་འདུག་ལྷག་པར་དུ་ང་དེ་གའི་ཕ་རུ་ཡོད་དུས་ད་ང་རང་ཚོ་འདི་གའི་དབང་འདུས་ཁོ་རང་ང་ཚོ་འདི་དམག་དཔོན་རེད་ཁོ་རང་གི་ངོས་ནས་རང།

ཡ་ཧ་ནང་རེད་ཡང་བོད་པའི་ནང་ད་ཅིག་དེའི་ཐོག་ད་ཅིག་གི་བསྐྱར་ཞིབ་ཀྱི་ག་འདྲ་ག་འདྲ་ཐོན་གི་ཡོད་ན། ད་ཧ་ད་དེབ་དང་པོ་དེ་སྔོན་མ་ཨ་ནི་ད་དེ་ཨིང་ལན་རང་ལ་པར་ཁང Bloomsbury ཟེར་མཁན་དེ་ང་ལ་དེ་འདྲ་ཅིག་འབྲི་རོགས་བྱེད་ཟེར་ཁོང་ཚོས་བྱས་རྒྱབ་ཀྱི་ང་སྔོན་འགྲོར་དངུལ་དེ་ཁོང་ཚོས་དང་པོ་བཏང་ཤག་ད་བྱས་ནས་དེབ་དེ་མཐའ་མ་དེ་མཐུག་པོ་ད་ག་ཚོད་ཆགས་ཡོད་དེ་ཕྱི་རྒྱལ་པར་ཁང་ནང་མང་པོ་རྒྱབ་ཁག་པོ་བྱེད་ཀྱི་འདུག་ཨང། འགྲོ་སོང་ཅིག་བཏང་དགོས་རོགས་འདི་ནང་ནི་བོད་པའི་གནས་ཚུལ་དེ། སྔོན་མ་ངས་དང་པོ་ང་ལ་ཨང་འདི་ལབ་དུས་དེ་དུས་བོད་པའི་དེ་སྐད་གྲགས་ཡོད་པའི་གང་རེད་ད་བོད་པའི་སྐོར་གར་བྲིས་པའི་ནས་ཅིག་དྲིན་དགོས་ཨ་པ་རུ་ཅིག་རེད་པ། ད་དེ་ནས་གཞུག་གུ་དེ་ངས་དེ་བྲིས་ཚར་དུས་བོད་པའི་ཐོག་དོ་ན་ཨེ་བརླག་ཨེ་དེབ་དེ་མཐུག་པོ་དེ་གར་ཞུས་ཏེ། མཐའ་མ་དེ་ཨ་ནི་ད Penguin ཟེར་མཁན་དེ་པར་ཁང་དེ་འཛམ་བུ་གླིང་ན་སྐད་གྲགས་ཡོད་མཁན་ཅིག་རེད། ད་འདི་རྒྱ་གར་གི་ནང་ལ་ཁོང་ཚོའི publisher ཆེན་པོ་ཅིག Meru Gokhale ཟེར་མཁན་འདི་དགའ་པོ་ཞེ་དྲག་བྱས་རྗེས་ད་འདི་ཁོ་རང་ཚོའི་པར་རྒྱབ་ཡིན་ཟེར Penguin ང་དགའ་པོ་ཞེ་དྲག་བྱུང་བྱས་ནས་ངས་ཁོང་ཚོས་ཞུས་པའི་ད་འདི་ང་ཐུང་རུ་བཏང་ཐུབ་ས་མ་རེད་བཏང་དགོས་མ་རེད་འདི་ཡག་ཐག་ཆོད་འདུག་བྱས་ནས་ཁོ་རང་ཚོའི Penguin རང་གིས་ཁུར་བཞེས་རྗེས་འདི་པར་འགྲེམས་ཞེ་དྲག་འདི་དེབ་ཁོ་ལས་དང་པོ་བྱས་རྗེས་གཅིག་ག་རེ་ཡོད་ཟེར་ན Penguin གྱི་པར་རྒྱས་པོ་ཁོ་རང Penguin ད་བན་ཆོས་འཛམ་བུ་གླིང་ནང་ལ་ཨང་ཀི་དང་པོ་གྲས་གཅིག་གོ་ལབ་གནས་འདི་ས་རེད་བ། གྲོས་ཚོགས་ཞེ་དྲག་སྒོར་ཞུ་དག་བཏང་ཡོད་ད་དུང་འདུག་ཏོ། དེ་ནས་ཁོང་ཚོས་བརྟན་པོ་བྱས་བྱས་ཅིག། ཁོ་ཚོའི་ཨ་ནི་དེ་ཁྲིམས་རྩོད་པ་དེ་འདྲ་མང་པོ་ཞིག་གིས་བལྟས་བྱས་ད་གཞུག་གུར་ཁ་མཆུ་བརྒྱབ་མ་བརྒྱབ་ཀྱི་གནས་ཚུལ་ག་ཡ་ཐུབ་ནའང་ཁོ་ཚོས་འདིའི་ཐོག་ཞེ་དྲག་ཞུ་དག་བཏང། ད་དེ་ནས་ཨ་ནི་ད་ཅིག་དེབ་ཐོན་ཚར་བའི་རྗེས་དང་པོ་དེ་ཨ་ནི་ད་རྒྱ་གར་ནང་ཐོན་ཡོད་རེད

ཁ་ཤས་ལྟར་དེ་ནི་རིང་ཐག་ཆོད་ནི་རེད་དེ་ནམ་རྒྱུན་ལས་ལྷག་ཨ། དེའི་ནང་ནས་ཨ་ནི་ད་གཅིག་ཕྱི་རྒྱལ་གྱི་ཨ་ནི་ད France གྱི་མཁས་པ་ཚོར་རྒྱ་ནག་དང་རྒྱ་གར་དང་རྒྱ་ནག་དང་བོད་སྐོར་ལ་རྩོམ་འབྲི་གནང་མཁན་ཞེ་དྲག་མཁས་པ་ཆེན་པོ་རེད། ཁོ་རང་ལྟར་དེ་འདིའི་ཐོག་ལ review དེ་འདྲའི་ཚགས་པར་གཉིས་གནང་ཤག།

ང་རང་ཚོས་འདི་ཁྱེད་རང་ཚོས་སྔ་མ Radio Free Asia ནང་ང་རང་ཚོས་བོད་དོན་ཐོག་མཁས་པ Warren Smith ཁོ་རང་གི་སྐྱོ་ར་དཔེ་མི་སྲིད་རྩོམ་ཡག་པོ་ཞིག་གནང་སོང་དེ་ནས་ང་ཚོས་འོད་གསལ་ལགས་ང་ཚོས་རྒྱ་ནག་ནས་ཁོ་རང་གི་འདི་ཐོག་རིང་ཐག་གཅོད་ཅིག་འདོད་པ་དང་འདི་ཚོ་ཅིག་གནང་སོང་དེ་སང་གཏན་ནས་དུས་གློ་དམག་སྒར་གྱི་ལོ་རྒྱུས་ཆ་ཚང་ཞིག་ང་ཚོས་གློག་བརྙན་ནང་ཕབ་གནང་མཁན་བསྟན་འཛིན་བསོད་ནམས་ལགས་ཁོ་རང་གི་འདི་ཐོག་དཔེ་མི་སྲིད་ངའི་དེབ་འདི་ཐོག་ལ་སྐྱོ་ར་དཔེ་མི་སྲིད་གང་དགའ་ན། ཐུགས་རྗེ་གནང་ཞུ་ཡག་ད་ཨ་ནི་ཨ་ད། ཕྱི་རྒྱལ་དང་ཨ་ད CIA དང་དེ་ཚོའི་ཐོག་ལ་ཉམས་ཞིབ་གནང་མཁན Ken Conboy ངས་ཆོས་ར་ཁོ་རང Washington དུ་བཞུགས་འོག་ཙམ་ཞེ་དྲག་མཁས་པ་རེད་ཁོ་ཚོའི་ཐད་གང་ག་མཉེས་པོ་ཞེ་དྲག་བྱུང་འདུག་ད་ང་འདི་འདྲའི་ཐོག་ལ་ཁོ་ཚོ་གང་ཐུགས་རྗེ་གནང་ཞུ་ཡག་མ་གཏོགས་ཅིག་རྩ་བ་རང་སྡུག་སྐད་རྒྱབ་དགོས་ཡག་རྩ་བ་རང་མེད་གང་ཐུབ་ཐུབ་མི་གཞན་དག་ཚོ་ཡག་པོ་ཞེ་དྲག་གནང་ད་ང་རང་རེ་བ་ད་གང་མགྱོགས་མགྱོགས་ཅིག་ཕྱི་རྒྱལ་ནང་འགྲིག་ད་ལྟ་ཨ་མི་རི་ཀ England ག་ས་ག་ལ་ཟླ་བ་ཁ་ཤས་ནང་འདོན་ཡག་ཅིག་གི་རེ་བ་ཞེ་དྲག་བརྒྱབ་ཀྱི་ཡོད་ཨེ་འདི་ནས་བོད་ཡིག་ཐོག་བསྒྱུར་ཡག་དེ་ད་ཕར་ཚུར་མི་ཚེ་ད་ཚད་ཤིན་པ་ཡིན་ལ་འདི་འདྲ་ཅིག་མགྱོགས་པོ་འདོན་ཐུབ་ཡག་ཅིག་གི་ང་རེ་བ་བརྒྱབ་ཀྱི་ཡོད་ལགས། ལགས་སོ་ཨ་ནི་ཨེ་ད་དེ་རིང་ང་ཚོས་གནད་དོན་ཞུ་ཡག་དེ་མཚམས་དེར་བཞག་གི་ཡིན་ཨ་ནི་དེ་རིང་བོད་རང་བཙན་དོན་གཉེར་གནང་མཁན་དང་རྩོམ་པ་པོ་འཇམ་ནོར་ལགས་ནས་ཨ་ནི་ཉེ་ཆར་རྩོམ་སྒྲིག་གནང་པའི Echoes from Forgotten Mountains ཞེས་ཀྱི་ད་ཅིག་ཡིན། རིའི་སྟེང་ནས་བརྗེད་ཟིན་པའི་བྲག་ཅ་གི་ཞེས་དཔེ་དེབ་འདིའི་སྐོར་ལ་ང་ཚོ་ཞིབ་ཕྲ་ཨ་ནི་གནད་དེ་ཞུ་ཡག་གི་དུས་ཚོད་བཏོན་གནང་སོང་ཐུགས་རྗེ་གནང་ཞུ་གི་ཡིན་དོ། ཨོ་དེ་ཡིན་དེ་ཡིན། ཨ་དུས་རྗེས་མར་ལྷོད་ལྷོད་བྱས་རྗེས་ཀྱི་བཀའ་མོལ་ཞུ་ཡ་རེ་བ་ཡིན། ད་འདུ་བ་ཞུ་ཡ་གནས་ཚུལ་ཐོས་པ།